མེད་པས་ན་དེང་སང་འཛམ་གླིང་ན་ད་སྲིད་འཛིན་དང་དེ་ཚོ་མང་པོ་ཅིག་གིས་ད་འཛམ་གླིང་ཕན་ཚུན་རྒྱལ་ཁབ་ཕན་ཚུན་འཁྲུག་པ་ཤོར་ཡ་ད་མང་པོ་ཡོང་དུས་གང་ཨ་དམག་རྒྱག་དགོས་རེད་འཁྲུག་རྒྱག་དགོས་རེད་ཟེར་མང་ཆེ་བ་ཁོ་རང་ཉོན་མོངས་བྲན་དབང་དུ་ཤོར་ཙང་ཨ་རི་རང་དབང་ཡོད་བ་མ་རེད། མིས་ཚུར་གཅིག་བྱས་དུས་གང་ལ་ད་ག་རེ་ཟེར་ན་བཟོད་སེམས་བྱེད་ཐུབ་བོ་མ་རེད་པ། འོ་དེ་ཡིན་ཙང་ག་རེ་རེད་ཐམས་ཅད་ག་རེད། དེ་དག་གིས་བདག་བྲན་བཞིན་བྱས་ཅི་བྱས། བདག་གི་སེམས་ལ་གནས་བཞིན་དུ་དགའ་མགུར་བདག་ལ་གནོད་བྱེད་པ་དེ་ལ་མི་ཁྲོ་སེམས་ད་དེ་འདྲ་བའི་ང་ཚོ་ཉོན་མོངས་བའི་ང་ཚོ་བྲན་དབང་དུ་ཚུད་བསྡད་པ་ཤི། ད་ནི་ང་ཚོ་ཉོན་མོངས་བའི་བྲན་དབང་ཚུད་བསྡད་པ་ད་དུང་མ་འོངས་པ་མི་མཐུན་པ་ང་ཚོ་ཉོན་མོངས་བྲན་དབང་བསྡད་ཀྱིན་པས་ན།

གྱོང་མི་འདུག་ཁེ་བཟང་ཏིལ་འབྲུ་ཙམ་ཡོང་བ་མ་རེད་རྒྱུ་མཚན་བསམ་དང་ད་ལྟ་བར་ང་ཚོ་ཁོས་གྱོང་རང་བཟོས་འདུག་གང་ལྟར་ཡང་ང་ཚོར་ཁེ་བཟང་ཏིལ་འབྲུ་ཅིག་སྤྲད་མི་འདུག་བ་མ་སྤྲད་པ་ཡིན་ཙང་ད་ཕྱིན་ཆད་ང་ཁོའི་བྲན་ལ་མར་ཚུད་པ་དེ་ལས་ཚུར་ཅིག་བྲན་ལས་ཚུར་ཅིག་འདོན་ཡག་ཐབས་ཤེས་བཏང་དགོས་རེད་ད་འདི་ཐབས་ཤེས་འདིར་ད་ད་བདག་གི་སེམས་ལ་གནས་བཞིན་དུ་དགའ་མགུར་བདག་ལ་གནོད་བྱེད་པ་དེ་ལ་མི་ཁྲོ་བཟོད་པ་ནི་གནས་མིན་བཟོད་པ་སྨད་པའི་གནས་ད་དེ་འདྲ་བའི་ག་རེ་ཟེར་ན་ཅིག་དཔའ་མཛངས་དཔའ་བོ་དང་མཛངས་པ་གང་ཡང་མིན་དེ་མཁན་གྱི་ཉོན་མོངས་དེ་སོ་སོའི་རང་གི་སེམས་ལ་གནས་བཞིན་དུ

བཟོད་པ་སྒོམ་ས་དེ་ཡོད་རེད་ང་ཚོས་བཟོད་པ་སྒོམ་གྱི་སྒོམ་ས་ཡོད་རེད་ཡིན་ན་ཉོན་མོངས་ལ་བཟོད་པ་སྒོམ་པ་དེ་ག་རེ་ཟེར་ན་བཟོད་པ་སྒོམ་སའི་གནས་མ་ཡིན་པ་རེད་ནམ་ནམ་རྒྱུན་ང་ཚོས་བཟོད་པ་མགོ་ལོག་ཟེར་ཆགས་འགྲོ་གི་རེད་གང་ཟག་ཡང་དེ་ལ་ཡང་མི་ཁྲོ་བཟོད་པ་ནི་ག་རེ་གནས་མིན་པ་ལ་ག་རེ་ཟེར་ན་བཟོད་པ་སྒོམ་པའི་གནས་མ་ཡིན་པ་ལ་བཟོད་པ་སྒོམ་པ་རེད་བཟོད་པ་སྒོམ་པའི་གནས་མ་ཡིན་པ་ལ་བཟོད་པ་དེ་སྒོམ་པ་དེ་ག་རེ་ཟེར་ན་སྨད་པའི་གནས་མ་རེད་སྨད་ར་བཏང་ཡའི་གནས་མ་རེད་དོ་ཡག་པའི་ཆ་ཅིག་མ་རེད།

སྡུག་བསྔལ་གྱི་གནས་ལ་ཕར་འཇོག་མཁན་དེ་འདྲའི་གི་དགྲ་བོ་བདག་འཛིན་མ་རིག་པ་གཙོས་ཉོན་མོངས་དེ་དག་ལ་ད་དུང་ཁོང་ཁྲོ་ག་བཟོད་པར་མ་བྱེད་ཅེས་ག་ས་ཁོང་ཕར་གནོད་པའི་གནོད་ལན་མ་བྱེད་ད་དུང་བཟོད་པ་སྒོམ་དུ་བསྡད་ཀྱིན་ན་ད་འདི་གནས་མ་ཡིན་པ་ལ་བཟོད་པ་སྒོམ་པ་རེད་ད་འདི་སྨད་པའི་གནས་རེད་ཟེར་བར་ད་གང་ལྟར་ཡང་ད་མདོ་དོན་ག་རེ་བྱས་ག་རེ་བྱས་ཟེར་དུས་ད་ཁ་གཏད་བཅག་དགོས་རེད་ད་ད་ནི་ང་ལ་ཁ་གཏད་བཅག་དགོས་རེད་བཅག་ན་བཅག་སྐབས་ཡོད་རེད་མ་མདོ་བས།

བྱེད་ཚུལ་ཡོད་ན་མེད་ན་ཕྱིའི་དགྲ་དེ་རེད་མཛུབ་གུ་འཛུགས་ས་ཡོད་ན་མེད་ན་དེ་ཡིན་རེད་ནང་གི་དགྲ་དེ་ལ་མཛུབ་གུ་ཅིག་འཛུགས་བ་མ་དཔེར་ན་ང་ཚོ་ཅིག་བྱས་ནས་སོ་སོར་དཔེ་མ་སྐྱིད་པ་བཟོ་མཁན་དང་སོ་སོར་དཔེ་ཅིག་སེམས་འཁྲུག་བཅུག་མཁན་དེ་ཁོ་རེད་དེ་ཁོ་ལ་གནོད་པ་མ་བྱེད་བར་སྣང་ངོ་དེ་སྐད་ཡན་བྱེད་མཁན་གྱི་ད་ཕ་རོལ་པོ་དེ་ལ་མཛུབ་གུ་བཙུགས་ང་མ་སྐྱིད་པ་ཁོས་བཟོས་སོང་ང་སྡུག་པོ་བཏང་མཁན་ཁོ་ཡིན་ང་ལ་དཀའ་ངལ་འཕྲད་བྱུང་ཁོ་ཡིན་ཟེར་གྱི་འདུག་ག་གང་ལྟར་ཡང་ད་ཐ་མལ་བའི་དགྲ་དང་ཉོན་མོངས་པའི་དགྲ་གཉིས་ལ་ཁྱད་པར་མང་པོ་ཕྱེ་གི་རེད་ད་འདི་སྐད་ཅིག་དེ་རེད། གལ་ཏེ་ལྷ་དང་ལྷ་མིན་རྣམས་ཐམས་ཅད་བདག་ལ་དགྲར་ལངས་ཀྱང་དེ་དག་གིས་ཀྱང་མནར་མེད་པའི་མེ་ནང་ཁྲིད་ཅིང་འཇུག་མི་ནུས་ད་ལྟ་འདི་ག་སོ་ཉོན་མོངས་པའི་ཉེས་པ་བསྟན་གྱི་འདུག་བ། གལ་ཏེ་ང་ཚོ་འཇིག་རྟེན་གྱི་ད་ང་ཚོ་ཡོངས་གྲགས་ཀྱི་ད་ལྷ་དང་ལྷ་མིན་ཐམས་ཅད་བདག་ལ་དགྲར་ལངས་ད་མདོར་བསྡུས་ན་འཇིག་རྟེན་གྱི་ད་སེམས་ཅན་ཐམས་ཅད་ང་རང་ཚོ་དགྲ་ལངས་པ་ཡིན་ནའི་ལྷ་དང་ལྷ་མིན་ལ་སོགས་སེམས་ཅན་ཐམས་ཅད་ང་རང་ཚོ་དགྲ་ལངས་པ་ཡིན་ནའི་ཧད་མཐོ་ན་ཚེ་འདི་ཚེ་སྲོག་འཕྲོག་ཡ་མ་གཏོགས་བྱེད་ཐུབ་མ་རེད་པ། དེ་དག་གིས་ང་ཚོ་དཔེ་ཅིག་མནར་མེད་མར་ཁྲིད་ཐུབ་མ་རེད་པ་ཁྲིད་ཐུབ་མ་རེད་པ་དཔེར་ན་ཁྱེད་རང་ཚོ་མི་ཅིག་ངས་མནར་མེད་མར་ཁྲིད་ཐུབ་མ་རེད་པ་ཁྲིད་ཐུབ་མ་རེད་པ།

ཅིག་ང་ཚོ་ཅིག་དཔེ་ཅིག་གང་དང་འཕྲད་ན་རི་རབ་ཀྱང་ཐལ་བ་ཡང་མི་ལུས་པ་ཨན་ཅིག་སྐད་ཅིག་གཅིག་དེ་ལ་འདོར། ད་འདིར་བ་གང་དང་འཕྲད་ན་རི་རབ་ཀྱང་ཐལ་བ་ཡང་མ་ལུས་པ་ཟེར་དེ་དམྱལ་བའི་མེ་དེ་རེད་དམྱལ་བ་མནར་མེད་མེ་དེ་དམྱལ་བ་མནར་མེད་མེ་དེ་ཁོ་རང་སྲེག་བྱེད་ག་རེ་འཕྲད་པ་ཡིན་ནའི་ཆ་ཚང་ག་རེ་ཟེར་ན་ཐལ་བ་ཡང་མ་ལུས་པ་ཆ་ཚང་སྲེག་མཁན་ད་མེ་ཞིག་རེད་དོ་བ་ནམ་རྒྱུན་ང་ཚོ་མེ་དེ་ལ་ག་རེ་ཅིག་ཅི་ཐང་མེ་དེ་ལས་ཚ་མེད་ན་ཐ་མལ་བའི་མེ་དེ་ལས་ཅི་ཐང་ཙན་དན་གྱི་མེ་དེ་ཤིན་ཏུ་ཚ་གི་རེད་ཟེར་ཙན་དན་མེ་དེ་ཤིང་གཞན་དག་མེ་ལས་ཚ་གི་རེད་ཟེར་གི་འདུག་བ་ཙན་དན་མེ་ཡོད་ར་བ་ཤིང་གཞན་དག་མེ་ལས་ག་རེ་ཙནྡན་མེ་འདི་བཞི་འགྱུར་ཚ་གི་རེད། ཙནྡན་མེ་འདི་ལས་ཡང་ག་ས་དུས་མཐའི་མེ་དུས་མཐའི་མེ་ཟེར་ན་ཧ་གོ་གི་རེད་བ་བསྐལ་པ་འཇིག་པའི་མེ་དེ་ཤུགས་ཆེ་བ་ཞེ་པོ་ཅིག་འདུག་ག་ག་ས་ང་ཚོ་བྱང་ཆུ་སེམས་ཕན་བཤད་དུས་ག་རེ། དེས་ནི་དུས་མཐའི་མེ་བཞིན་སྡིག་ཆེན་སྐད་ཅིག་གཅིག་གིས་ངེས་པར་སྲེག་པར་བྱེད་དུས་མཐའི་མེ་དེ་དེ་སྣོད་བཅུད་ཐམས་ཅད་སྐད་ཅིག་གཅིག་ལ་བསྲེག་གི་འདུག་ཨོ་དུས་མཐའི་མེ་དེ་ལས་ག་རེ་ཟེར་ན་དམྱལ་བ་ཡང་སོས་ཀྱི་མེ་འདི་ཤུགས་ཆེ་གི་རེད་ཡང་སོས་མེ་འདི་ལས་བཞི་འགྱུར་གྱིས་ཨ་ནི་ག་ས་ན་ཐིག་ནག་ལྟ་བུའི་བསྡུས་འཇོམས་མེ་ཡང་སོས

དེར་བདག་ག་ཟེར་ན་དེར་བདག་སྐད་ཅིག་གཅིག་ལ་འདོར། བདག་གི་ཉོན་མོངས་དགྲ་བོ་གང་དུས་རིང་ག་ཟེར་ན་དུས་རིང་ད། སྤྱིར་བཏང་ཐ་མལ་པའི་དགྲ་དང་ཉོན་མོངས་པའི་དགྲ་གཉིས་བྱས་ན་ཉོན་མོངས་པའི་དགྲ་དེ་ཧ་ལས་པའི་གནོད་ཚབས་ཆེ་བ་རེད་དོ། ཐ་མལ་པའི་དགྲ་དེ་ང་རང་ཚོ་ཚེ་འདི་ཚེ་སྲོག་ཙམ་མ་གཏོགས་ཧ་ལས་པའི་ཤུགས་ཆེ་ཤོས་ནི་ཚེ་འདི་ཚེ་སྲོག་མ་གཏོགས་འཕྲོག་ཐུབ་མ་རེད་པ། ང་རང་ཚོ་རྒྱུད་ཀྱི་དགེ་བ་དེ་ཚོ་མེད་པ་བཟོ་ཐུབ་མ་རེད་ང་རང་ཚོ་རྒྱུད་ཀྱི་ག་རེ་ཟེར་ན་འོ་ལགས་ཡོན་ཏན་དེ་ཚོ་ཁོས་མེད་པ་བཟོ་ཐུབ་མི་འདུག་ད་ང་ཚོ་མཐར་ཐུག་ན་ཚེ་སྲོག་ཙམ་རེད།

བདག་གི་ཉོན་མོངས་དགྲ་བོ་གང་ད་མདོར་བསྡུས་ན། དུས་རིང་ཐོག་མཐའ་མེད་པ་ལྟར། དུས་རིང་པོ་ཐོག་མའི་མཐའ་ཡོད་མ་རེད་ཐ་མའི་མཐའ་ཡོད་མ་རེད། དགྲ་གཞན་ཀུན་ཀྱང་དེ་ལྟ་བུར་ཡུན་རིང་ཐུབ་པ་མ་ཡིན་ནོ། ཐ་མལ་པའི་དགྲ་གང་འདྲའི་རེ་བའི་ནས་དེ་འདྲའི་ཡུན་རིང་པོ་ཡིན་གྱི་དགྲ་ཅིག་ཡོད་མ་རེད། ད་ཉོན་མོངས་པ་འདི་ག་རེ་ཟེར་ན། དུས་གཏན་དུ་དགྲ་རེད་མ་གཏོགས་ནམ་ཡང་གཉེན་དུ་འགྱུར་མྱོང་མེད་དེ་ག་ཡིན་ཙང་ག་རེ། ཁོ་དུས་གཏན་དུ་དགྲ་ཡིན་ཙང་ག་རེ་དུས་རིང་པོའི་དགྲ་རེད། ད་སྐྱེ་བ་ཐོག་མེད་པར་ད་ལྟའི་བར་དུ་དགྲ་ཡིན་བཞིན་པ་ཞིག་ཡོང་ནི་མ་གཏོགས་ཁོས་ང་རང་ཚོ་གཉེན་ནམ་ཡང་འགྱུར་མྱོང་ཡོད་མ་རེད། མེད་པ་ཡིན་ཙང་ཧ་ལས་པའི་དུས་རིང་པོ་ཞིག། ད་ཐ་མལ་པའི་དགྲ་ག་འདྲ་བྱེད་པས་ནི་ང་རང་ཚོ་ག་རེ་ཟེར་ན་ཡུན་དེ་འདྲའི་རིང་པོ་ཡོད་མ་རེད་ད་དུང་ཞུས་པ་ནང་བཞིན་རེད། ཨ་ཅིག། ཚེ་གཅིག་ལའང་དགྲ་གཉེན་འགྱུར་འགྲོ་གི་འདུག་ཨ་ནི། ཚེ་རབས་སྔ་ཕྱི་བརྩིས་པས་ནི་དགྲ་གཉེན་འགྱུར་འགྲོ་གི་འདུག་དེ་ཡིན་ཙང་ག་མཐའ་གཅིག་ཏུ་དགྲ་ཡིན་གྱི་ཅིག་ཐ་མལ་པའི་དགྲ་དེ་ལས་ག་རེ་མི་འདུག་མཐའ་གཅིག་ཏུ་དགྲ་ཡིན་གྱི་ཅིག་མེད་ཙང། ང་ཚོ་བྱང་ཆུབ་སེམས་ཉམས་ལེན་བྱེད་ཡོང་དུས་སྒང་ལ། ག་རེ་ཟེར་ན། ཅིག། དགྲ་གཉེན་བར་མ་གསུམ་སྒོམ་གྱི་འདུག་ག་དགྲ་ཟེར་ཡ་དེ་མཐའ་གཅིག་ཏུ་དགྲ་ཡིན་གྱི་ཅིག་ཡོད་མ་རེད། འོ་ལགས་སོ་དགྲ་ཟེར་བ་འདི་ག་ཟེར་ན་ལྟོས་ས་ལྟོས་ཆོས་སྐོར་འདོན་སྤྲོད་བྱེད་པའི་ཚེ་འདི་ལ་ལྟོས་ནས་དགྲ་ཡིན་པ་དང་དེ་འདྲ་བྱ་བྱ་ཡ་མ་གཏོགས་དུས་གཏན་དུ་དགྲ་ཡིན་གྱི་ཡོད་མ་རེད་རྒྱུ་མཚན་གང་སེམས་ཅན་ཐམས་ཅད་རང་གི་གཉེན་གྱུར་བ་རེད་དུ་ཟེར་ང་ཚོ་བྱེད་ཀྱི་དང་པོ་ག་ཟེར་ན་དེ་ཚོ་སྒོམ་དགོས་ཡོད་པ་དང་བཏང་སྙོམས་སྒོམ་གྱི་འདུག་ག་ལགས་གང་ལྟར་ཡང་ད་ཐ་མལ་པའི་དགྲ་དེ་དུས་གཏན་དུ་དགྲ་ཡིན་གྱི་རྩ་བ་ཉིད་ནས་ཡོད་མ་རེད་དུས་ཧ་ལས་པའི་ཐུང་ཐུང་རེད་ཕྱོགས་གཅིག་ནས་ཁོ་གནོད་པ་དེ་ཡང་གནོད་པ་ཆུང་ཆུང་བྱས། གཉིས་ནས་ག་རེ་ཟེར་ན་ཁོ་རང་དགྲ་བྱེད་པའི་དུས་ཚོད་དེ་ཡང་དུས་ཚོད་ཐུང་ཐུང་ཞིག་མ་གཏོགས་མི་འདུག་བ། ཧ་ལས་པའི་དུས་ཚོད་ཐུང་ཐུང་བྱས། ཨོ་དེ་ཡིན་ཙང་ག་རེ་རེད་ད་ཉོན་མོངས་པའི་དགྲ་དེ་གནོད་ཚབས་ཧ་ལས་པའི་ཆེན་པོ། གནོད་ཚབས་ཆེན་པོ་ཡོད་པ་ཙམ་དུ་མ་ཟད་གནོད་པའི་ཡུན་དེ་ཡང་ཧ་ལས་པའི་དུས་ཚོད་རིང་པོ་ད་དུ་ཟེར་རེད། ད་ང་ཚོ་ཁ་གཏད་བྱ་ས་དེ་འདི་འགྱུར་བ་གཏོང་དགོས་འདུག་ག་རེད་བ། ག་ཟེར་ན་ཐ་མལ་པའི་དགྲ་དེ་ལ་ཁ་གཏད་བྱ་ཡ་དེ་ཤོད་ཤོད་ཟིན་ཧ་གོ་ག་རེད་བ་གཡུག་བཞག། ད་ང་ཚོ་པེ་ཅིག་ཚེ་འདི་ཙམ་མ་ཡིན་པར་སྔ་མ་ནས་ད་ལྟའི་བར་དུ་ཕུང་བཅུག་རེད་མ་འོངས་པ་ལ་ཕར་ཕུང་བཅུག་རེད་ད་དེ་ལ་ཁ་གཏད་བྱ་དགོས་རེད་ཟེར་བ་རེད་བ། ད་དེ་ང་ཚོ་ཚང་མ་ཡོད་རེད་བ་དེ་མེད་ཟེར་ནས་ཕལ་ཆེར་ཕལ་ཆེར་དགྲ་བཅོམ་པ་ཐོབ་ཚར་རེད་ང་ལ་ཐ་མལ་པའི་དགྲ་ཡོད་པ་མ་གཏོགས་ཉོན་མོངས་པའི་དགྲ་མེད་ཟེར་ནས་ད་དགྲ་བཅོམ་པའི་གོ་འཕང་ཐོབ་ཚར་རེད་ད་དངོས་འབྲེལ་བྱས་ན་ནང་འགལ་ཆགས་ཀྱི་འདུག་བ་ཉོན་མོངས་པའི་དགྲ་མེད་ཐ་མལ་པའི་དགྲ་ཡོད་ཟེར་ནང་འགལ་རེད་ཐ་མལ་པའི་དགྲ་ཡོང་ན་དེ་ག་རེ་འོང་གི་བྱས་རེད་ཉོན་མོངས་པ་འོང་གི་བྱས་རེད་ཉོན་མོངས་པ་མེད་ཐ་མལ་པའི་དགྲ་ཡོང་ཤེས་ཀྱི་མ་རེད་བ་གང་ལྟར་ཡང་ད་ང་ཚོ་གཅིག

ད་འདི་རྒྱབ་ས་འདི་གབ་ཚོད་རྒྱུ་ནི་སྒྲ་འདི་ཏི་ལས་དེ་ལས་ཤུགས་ཆེའི་སྒྲ་ཅིག་དང་དེ་ལས་དུས་ཚོད་རིང་བའི་སྒྲ་ཅིག་ལ་བར་གབ་སྟེ་སྦྱར་ན་ཡག་གི་རེད་མ་གཏོགས་ད་མ་ཡོད་སྒྲ་དེ་ལ་གབ་སྟེ་སྦྱར་ན་ཆོག་ཆེ་ནམ་ཡང་སྦྱར་ཚར་ཡ་མི་འདུག་བ། གཅིག་ལ་སྒྲ་གབ་སྟེ་སྦྱར་དུས་ཁོ་ལ་གཉིས་སྟོན་ལེ་གི་འདུག་གཉིས་ལ་སྦྱར་དུས་ཁོ་ལ་གསུམ་སྟོན་ལེ་འདུག་བ། ནམ་ཡང་རྫོགས་ཡ་ཡོད་མ་རེད་ཉུང་ངུ་ལ་གབ་སྟེ་སྦྱར་གི་གཅིག་མྱུར་མྱུར་མྱུར་ཆུ་ཐ་མ་སྟེང་སེང་འགྲོ་ཡ་འདུག་བ། ད་མ་ཡོད་སྒྲ་སྟེང་སེང་འགྲོ་ཡ་ཡོད་མ་རེད་རྒྱུ་མཚན་ག་རེ་ཟེར་ན་སེམས་ཅན་ནང་མ་ཚད་པ་དུ་ད་མ་ཡོད་སྒྲ་རྫོགས་ཡ་ཡོད་མ་རེད་བ། ད་ཉོན་མོངས་འདི་གཅིག་ལ་གབ་སྟེ་སྦྱར་གི་གཅིག་ག་རེ་ནམ་སྟེང་སེང་འགྲོ་གི་འདུག་བ། ཕྱོགས་གཅིག་ནས་འདི་རེད། གནས་སྐབས་ཁོ་གནོད་ཚབས་ཆེ་འདུག་དུས་ཚོད་རིང་པོ་འདུག། ཁ་གཏད་བཅག་ན་ཁོ་ལ་བཅག་དགོས་ད་མདོར་བསྡུས་ནས་འདི་སྤྱོད་འཇུག་རང་ཚིག་འདི་འདོན་ན་འདི་ལ་བར་ད་ཁ་གཏད་ཁོ་ལ་བཅག། ཁ་གཏད་གཞན་དག་ལ་མ་བཅག་གཞན་དག་དེ་ཚོས་གནོད་ཚབས་ཆེན་པོ་ཡོང་མ་གནོད་ཡུན་ཆུང་ཆུང་རེད་ཕྱོགས་གཅིག་ནས་བྱང་ཆུབ་སེམས་ཉམས་ལེན་བྱེད་མཁན་དེ་ཐམས་ཅད་གཉེན་རེད། འོ་འདུག་བྱས། ད་ཡང། ཐ་མལ་དགྲ་དང་དགྲ་གཉིས་པོའི་ཁྱད་པར་བྱེད་པ་རེད། ཐ་མལ་དགྲ་དེ་ལ་ག་རེ་ཟེར་ན། ཕར། འཇམ་པོ་བྱས།

མཐུན་པ་བསྟེན་ན་ཚུར་ཁོ་རང་མཐུན་པ་བྱེད་ཀྱི་རེད་ཕར་རིམ་གྲོ་བྱེད་ན་ཚུར་མཐུན་པ་ཡོང་གི་རེད། ད་ཉོན་མོངས་པའི་དགྲ་དེ་ལ་དེ་ལས་ལྡོག་སྟེ་ཕར་ཇི་ཙམ་མཐུན་པར་བྱེད་པ་ཕར་ག་ཚོད་ཀྱི་ཁོ་ལ་ཕར་ཅིག་སེམས་ཐག་ཉེ་བ་དེ་ཚོད་ཁོས་ཚུར་གནོད་ཚབས་ཆེར་ཆེར་བཏང་གི་འདུག་བ་དཔེར་ན་འདོད་ཆགས་ལ་ཕར་མཐུན་པར་བྱེད་ད་ཁོ་ནང་བཞིན་ཁོ་ལ་དཔེ་གཅིག་ཕར་འཇམ་པོར་བྱེད་དེ་ད་ག་ནང་འདོད་ཆགས་ཤུགས་ཆེར་ཆེར་འགྲོ་གི་འདུག་བ་ཁོང་ཁྲོ་ལ་ད་ག་ནང་བཞིན་གཅིག་ཕར་ད་འཇམ་པོ་བྱེད་ཟེར་སྐད་ཆ་མི་འདུག་དེ་གང་དང་ཡང་ཁོ་ལ་ཕར་ཅིག་གཏིང་ཟེར་ཉེ་བར་བྱེད་ཁོ་ཤུགས་ཆེ་ཆེར་འགྲོ་གི་རེད་བ་འོ་དེ་སྐད་ཆ་དེ་རེད་ད། ཐ་མལ་པའི་དགྲ་དང་ཉོན་མོངས་དགྲ་དེ་ལ་གནམ་སའི་ཁྱད་པར་ཆད་དོ། མཐུན་པར་རིམ་གྲོ་བསྟེན་བྱས་ན་ཐམས་ཅད་ཕན་དང་བདེ་བྱེད་ལ་ད་ཐ་མལ་པའི་དགྲ་དེ་ལ་ཕར་མཐུན་པའམ་རིམ་གྲོ་བསྟེན་ན་ག་རེ་ཟེར་ན་ཐམས་ཅད་ཚུར་ཁོ་རང་ཡང་ཕན་པ་བྱེད་ཀྱི་རེད་ཚུར་ཡང་བདེ་བ་བྱེད་ཀྱི་རེད་དེ་ཐ་མལ་པའི་དགྲ་དེ་རེད་པ། རེད་པ། མཐུན་པར་རིམ་གྲོ་བསྟེན་བྱས་ན། ཐམས་ཅད་ཕན་དང་བདེ་བྱེད་ལ་ད་འདི་ཐ་མལ་པའི་དགྲ་དེ་ལ་ཕར་མཐུན་པ་དང་ཕར་ཡག་པོ་བྱེད་པས་ན་ཚུར་ཡང་ག་རེ་ཟེར་ན་ཡག་པོ་བྱེད་ཀྱི་རེད་པ། དཔེར་ན་ཧ་ལས་པའི་དགྲ་བྱས་ནས་ཁོ་ལ་ཕར་ཡག་པོ་བྱས་ན།

དཔེར་ན་འདོད་ཆགས་ལྟ་བུ་སྐྱེས་ཡོང་དུས་ང་རང་འདོད་ཆགས་སྐྱེས་པ་ནང་བཞིན་ཁོ་རང་གི་རྗེས་སུ་འགྲོ་དགོས་པ་མ་རེད། ད་རྗེས་སུ་འགྲོ་ན་ཁོ་མཐུན་པ་རིམ་གྲོ་བསྟེན་ཚར་རེད་བ། ཨོ་ད་འགྲིག་རེད་ཁྱེད་རང་འདོད་པ་ནང་བཞིན་བྱེད་ཀྱི་ཡིན་ལབ་བྱས་ན་མཐུན་པ་རེད་བསྟན། ད་འདི་དེ་ཚོད་ཀྱིས་ཁོ་ག་རེ་བྱེད་དོ་འདོད་ཆགས་ཤུགས་ཆུང་ཤུགས་ཆེ་རུ་ཆེ་རུ་འགྲོ་གི་རེད། ཇི་ཙམ་ཤུགས་ཆེ་བ་དེ་ཚོད་སོ་སོ་ལ་གནོད་ཚབས་བྱེད་གི་རེད་བ། ཨོ་དུ་སི་རེད། བྱས་ཙང་ག་རེ་ཉོན་མོངས་རྣམས་ནི་བསྟེན་བྱས་ན་ཕྱིར་ཞིང་སྡུག་བསྔལ་གནོད་པར་བྱེད། ཨོ་དུ་སི་རེད། ད་འདི་ག་རེ་ཟེར་ན་ཐ་མལ་པའི་དགྲ་དང་ཉོན་མོངས་པའི་དགྲ་གཉིས་ལ་མཐུན་པ་རིམ་གྲོ་བསྟེན་པས་ན་ཚུར་ཕན་པ་བྱེད་པ་དང་གནོད་པ་བྱེད་པའི་ཁྱད་པར་ཤར་སོང་འདི་བྱེད། ད་འདིས་ད་སྡོམ་ཅིག་རྒྱག་གི་འདུག་ཨ། དེ་འདྲ་ཡིན་ན་ད་ང་རང་ཚོ་གནས་སུ་བདེ་པོ་བསྡད་ཡ་མི་འདུག། སྐྱིད་པོ་བྱས་ང་ཚོ་མི་དགའ་ཁ་དྲོ་རུ་བསྡད་ཡ་མི་འདུག་རྒྱུ་མཚན་ག་རེ་ཟེར་ན། དེ་ལྟར་ཡུན་རིང་རྒྱུན་ཆགས་དགྲར་གྱུར་པ་གནོད་པའི་ཚོགས་རབ་འཕེལ་བའི་རྒྱུ་གཅིག་པུ། བདག་གི་སྙིང་ལ་ངེས་པར་གནས་འཆའ་ན་འཁོར་བར་འཇིགས་མེད་དགའ་བར་ག་ལ་འགྱུར་ད་གོང་གི་སྡོམ་རྒྱག་གི་འདུག་ཨ། གནོད་ཧ་ལས་པའི་གནོད་ཚབས་ཆེན་པོ་བྱས། དེ་ཡང་གནོད་ཡུན་རིང་པོ་ཡོད་བསྡད་མཁན། དེ་ཡང་དུས་རྟག་ཏུ་ང་རང་ཚོ་རྒྱུན་ཆགས་ཨ། དགྲ་འགྱུར་མཁན་ད། སྐབས་རེ་དགྲ་དང་སྐབས་རེ་གཉེན་འགྱུར་བ་མ་ཡིན་པར་དུས་རྟག་ཏུ་དགྲར་འགྱུར་མཁན་དེ་འདྲའི་དགྲ་འདི། ཨང་གཅིག་གི་གནོད་པའི་ཚོགས་ཐམས་ཅད་ཕར་འཕེལ་བྱེད་མཁན་རྒྱུ་གཅིག་པུ་ཁོ་རེད། ད་ག་རེ། གནོད་པའི་ཚོགས་རབ་ཡུན་རིང་པོ་ནས་ང་རང་ཚོ་དགྲ་ཡིན་མཁན་དེ་དུས་རྟག་ཏུ་ང་རང་ཚོ་སེམས་ལ་བསྡད་ནས་གནོད་པའི་ཚོགས་ཐམས་ཅད་ཡོངས་སུ་འཕེལ་བར་བྱེད་མཁན་རྒྱུ་གཅིག་པུ་དེ་ག་རེ་ཟེར་ན། ཉོན་མོངས་པའི་དགྲ་དེ་རེད། ད་དེ་འདྲ་བའི་ཉོན་མོངས་དགྲ་གཅིག་པུ་དེ་རང་གི་སྙིང་ལ་གནས་ནས། རང་གི་སྙིང་ལ་ངེས་པར་གནས་པར་བྱ་ན། ཨང་སོ་སོ་པའི་ཕྱིར་འཁོར་བ་འདི་ལ་འཇིགས་པ་མེད་པ་བྱས་ད་དུང་དགའ་པོ་བྱས་ལྷོད་ལྷོད་བྱས་སྐྱིད་པོ་བྱས་བསྡད་ཡག་ག་པར་ཡོད་རེད་ད་མདོ་དོན་འདི་རེད། དཔེར་ན་ང་ཚོ་མི་མ་དགའ་ཞིག་གིས་སོ་སོ་ནམ་རྒྱུན་མ་དགའ་ཞིག་ན་སོ་སོའི་ཤག་ན་སླེབས་ན་སྐྱིད་པོ་མི་འདུག་བ། དཔེར་ན་ཉིན་མོ་གཅིག་ཁྱེད་རང་གཉིས་དུས་ཚོད་ཅིག་ཁང་པ་གཅིག་ན་ཉལ་ན་ཉལ་ཐུབ་མ་རེད་བ། དཔེར་ན་སོ་སོ་ནམ་རྒྱུན་ཕྲུ་གུ་ཕྱོགས་སུ་མི་ཅིག་འདས་ཉེས་ང་འདས་ཉེས་ཏེ་ང་གཉིད་ཁུག་འགྲོ་གི་མ་རེད་ཁོ་ལ་ཨ་སོ་སོ་ནམ་རྒྱུན་དགྲ་འདི་སླེབས་དེ་རེད་བ། དུ་སི་རེད་ད་ང་ཚོ་ཉོན་མོངས་པའི་དགྲ་དེ་སོ་སོའི་སེམས་གཏིང་ལ་ག་དུས་ན་ཡོད་དེ་ལ་ཁྱེད་རང་ཁོ་ཨ་ན་ལས་ག་བུ་རུ་སྐྱིད་པོ་ཅིག་སྡོད་ཡ་འདུག་གས། ཁྱེད་རང་གི་དགྲ་དེ་ཁྱེད་རང་གི་དགྲ་བོ་དར་མ་དེ་དུས་རྟག་ཏུ་གནོད་པའི་ཚོགས་ཐམས་ཅད་འཕེལ་བ་བྱེད་མཁན་དགྲ་དེ་ཁྱེད་རང་སྙིང་ལ་གནས་གིན་གནས་གིན་གཉིད་ཁུག་གི་རེད་བས་སྐད་ཆ་དེ་རེད་ད་སྔོན་འགྲོ་ཕྱིར་གཉིད་མ་ཁུག་པ་ར་རེད་བ།

ཡེ་ནས་ཉོན་མོངས་པའི་དགྲ་དུས་རྟག་ཏུ་གནོད་པའི་ཚོགས་ཐམས་ཅད་འཕེལ་བར་བྱེད་ཀྱིན་ང་རང་ཚོ་གནོད་པ་རིན་པོ་ཆེ་དེ་ཡང་དུས་རྟག་ཏུ་གནོད་པ་ཅིག་དེ་འདྲིལ་གྱི་དགྲ་དེ་ང་རང་ཚོ་རྒྱུད་སེམས་འདི་འདི་དགའ་མགུ་གང་འདི་དུས་དེ་དུས་གང་ད་དུང་ང་ཚོ་འཁོར་བ་ལ་འཇིགས་པ་མེད་པར་དགའ་བ་གར་ཅིག་བསྡད་ཐུབ་འདུག་ད་སྐད་ཆ་དེ་རེད་པ་བདག་གི་སྙིང་ལ་ངེས་པར་གནས་འཆའ་ན་འཁོར་བ་འཇིགས་མེད་དགའ་བ་ག་ལ་འགྱུར། ད་ཁྱེད་རང་དགའ་ས་འཁོར་བ་ལ་འཇིགས་པ་མེད་སྐྱིད་པོ་ཡིན་དགའ་བ་ལྷོད་དལ་མི་འདུག་འོ་དེ་ཟེར་བ་འཁོར་བ་འཇིགས་མེད་དགའ་བ་ག་ལ་འགྱུར། འཁོར་བའི་བཙོན་ར་སྲུང་མ་དམྱལ་སོགས་སུ་ཨ་ནས་གསོད་བྱེད་གཤེད་མར་གྱུར་བ་འདི་དག་ནི་གལ་ཏེ་བློ་གནས་ཆགས་པའི་དྲ་བ་ན་གནས་ན་བདག་ལ་བདེ་བ་ག་ལ་ཡོད། ད་གསོད་བྱེད་གཤེད་མར་གྱུར་བ་འདི་དག་ནི་ད་ང་ཚོ་གཅིག་གསོད་བྱེད་གཤེད་མར་གྱུར་བར་གཅིག་དེ་གཙོ་བོ་ག་རེ་ཟེར་ན་མཐར་ཐུག་ན་ག་རེ་ཟེར་ན་འདི་རེད་བ་ད་ཉོན་མོངས་པའི་དགྲ་འདི་དག་ང་ཚོ་གཅིག་མར་གཅིག་ངན་སོང་གི་ད་གཅིག་གཅིག་གནས་ལ་འགྲོ་བྱེད་ཁོས་གཅིག་ད་གསོད་བྱེད་གཤེད་མར་གྱུར་བ་འདི་དག་ནི་གལ་ཏེ་བློ་གནས་ཆགས་པའི་དྲ་བ་ན་ད་དེ་འདྲ་བའི་ད་གཅིག་འདི་ང་རང་ཚོ་བློ་ལ་གནས་ན།

ད་ལྟ་ང་ཚོ་ཅུང་ཟད་ཅུང་ཟད་ཟག་བཅས་ཀྱི་བདེ་བ་རེ་གཅིག་ཡིད་ཚིམ་པོར་བྱེད་ཀྱི་ཡོད་མ་གཏོགས་དངོས་འབྲེལ་ནམ་རྒྱུན་ཤེས་ཡོན་ཟག་བཅས་ཀྱི་བདེ་བ་འདི་ག་རེ་རེད་བདེ་བ་རང་ཚིམ་པར་བྱ་གི་མི་འདུག་ད་ག་རེ་བདེ་བ་ཡོད་མ་རེད་ཟེར་ན་ནམ་ཡང་ཨང་གཅིག་འགྱུར་བ་མེད་པའི་ཟག་མེད་ཀྱི་བདེ་བ་ནམ་ཡང་ཐོབ་ཡོད་མ་རེད་ཉོན་མོངས་རང་རྒྱུད་ལ་གནས་ཕྱིན་ཆད་ག་རེ་ཡོད་མ་རེད། ཟག་མེད་ཀྱི་བདེ་བ་ནམ་ཡང་ཐོབ་ཡ་མེད་པ། ད་ནི་ང་ཚོ་ཉོན་མོངས་ཀུན་བརྟགས་ཡིན་ན་མཐོང་ལམ་ཐོབ་པ་ནི་ཟག་མེད་ཀྱི་སྐད་ཅིག་དང་པོ་ཐོབ་ཉོན་མོངས་ཀུན་བརྟགས་དེ་སྤང་དགོས་པ།

ཨ་མྱེས་ཟེར་ཞིག་དང་ཨ་མྱེས་ཁུ་དོན་འགྲུལ་བཅིངས་ན་ང་ཚོ་འདྲི་ཚར་རེད་ག་ཟེར་ན་སེམས་སྟེང་གི་ཉོན་མོངས་དགྲ་ལ་ང་ཚོས་ཅིག་དགྲ་འཛིན་དགོས་བ་མ་རེད་དེ་ལ་ཁ་གཏད་བཅའ་ཐབས་ཤེས་གཏང་དགོས་བ་མ་རེད་དབེན་རྩ་རྣ་བ་ཟིལ་བ་མ་རེད་ད་དངོས་འབྲེལ་ཅིག་ཅིག་ཡག་ཁོ་ལ་གང་ལ་གང་འཚམ་ཕེབས་བསྡད་མཁན་གྲོགས་པོ་གང་ལ་གང་འཚམ་གནས་ལེ་མ་ཟིན་ཡོད་འདུག་ཨང་ད་ང་ཚོ་སྙིང་རྗེ་བསམ་གཞིག་ཉིན་ངོ་ང་ཚོ་གཉིད་ཁུག་ཁུག་ལ་གཉིད་ཧོར་ཧོར་ཁུག་བསྡད་མཁན་ད་ཉིན་བྱེད་སྐྱེས་རེད་རེད་ཉིན་བྱེད་ད་ཁོ་རང་གི་དགྲ་ཡི་དྭངས་མ་དང་མཉམ་དུ་གཉིད་ཁུག་བསྡད་ཤག་དངོས་འབྲེལ་ཅིག་ལ་དགྲ་ཡི་དྭངས་མ་མཉམ་དུ་འདུག་ས་གཉིད་ཁུག་ཡག་ག་བ་བ་རེད་ཟོན་བྱེད་ཀྱི་རེད་བ་ཞེད་ཀྱི་རེད་བ

ག་དུས་ན་ང་ཚོ་ལ་ཅིག་གིས་གནོད་པ་བྱེད་ཀྱི་ག་དུས་ན་ཅིག་སྡུག་ལ་འཇུག་མཁན་དེ་འདྲའི་ཅིག་གི་བྲན་ལ་ཚུད་བསྡད་པས་ན་ཕལ་ཆེར་དེའི་ཐུགས་སུ་མ་རེད་པ་རེད་པ། རྒྱལ་པོ་གདུག་རྩུབ་ཅན་པས་ག་དུས་ན་འབངས་ལ་ཁྲིམས་གཅོད་བཏང་ཉན་རྒྱལ་པོ་ཅིག་གི་འོག་ལ་བྲན་ལ་བསྡད་ན་དེ་ཡིན་མ་ར། ནམ་ཡང་དེ་ཡིན་མ་ར་དོན་འགྲོ་གི་རེད་པ། རེད་པ། ད་ཡིན་ཙང་ད་ག་རེ་རེད། ཅིག་གིས་ང་ཚོ་བྲན་ལ་ཅིག་འགྱུར་སྟངས་བསམ་གཞིག་དང་གཉིས་ནས་བྲན་ལ་གྱུར་བའི་གནས་སྐབས་སུ་ཁོས་གནོད་པ་ག་འདྲ་བྱེད་ཀྱི་འདུག་གནོད་ཚབས་ག་འདྲ་འདུག་ག། གནོད་པ་འདི་ག་ར་ཧ་ལས་པའི་གནོད་ཚབས་ཆེ་པོ་རེད་འདུག་ག། ཁོས་ང་མར་དམྱལ་བར་ཅིག་གཡུག་གི་འདུག་བ་གཅིག་གཡུག་དུས་དེང་ཞིག། ཡང་ཡར་ཁྲིད་དུས་སྲིད་རྩེར་ཡར་གཅིག་གཡུག་བཞག་འདུག་བ་ད་མ་མར་གཡུག་སྟངས་ཤིག་མཉེས་པོ་ཞིབ་ཞིབ་རེད། ཨ་དམྱལ་བ་ཚ་དམྱལ་གྲང་དམྱལ་ད་གཡུག་དུ་སོ་ལ་པེ་ཞིག་དུ་ན་ཧ་ལས་པའི་གཡུག་སྟངས་སྡུག་པོ་རེད་བྱང་བསམ་ཡག་པོ་སྟངས་དེ་རེད་བ་ད་མ་གཡུག་སྟངས་དེ་མ་རེད། མི་གཅིག་ཐོག་ཁ་ནས་མར་གཡུག་ན་ཞི་བུ་གཡུག་ཞིག་རེད་བ་ཁོས་དེ་སྲིད་རྩེར་སྙེ་ག་མ་གཡུག་ཞིག་རེད། ཡ། ད་གང་དང་ཡ་ད་ཁོ་དུས་སུ་རེད་གནོད་ཚབས་ཆེན་པོ་དེ་ཤེས་ཀྱི་འདུག་བ།

མགོ་བོ་བ་ལ་མ་ཚུད་པ་བྱེད་ངས་ཁྱེད་རང་མགོ་ཁྱེད་རང་ངའི་ཅིག་བྲན་ལ་ཚུད་ཚུད་པ་ཅིག་ཡིན་ཟེར་ཅིག་སྐད་ཅིག་བཤད་ཀྱི་རེད་ད་གང་དང་ཡག་འདུག་ད་ཉོན་མོངས་སོ་སོའི་བྲན་ལ་ཚུད་པས་ན་ད་དཔེ་ཡག་པོ་བྱུང་རེད་ད་ང་ཚོ་ནམ་རྒྱུན་ཞིག་ཟེར་གྱི་འདུག་བ་ད་ཁོ་རང་དབང་ཐོབ་པའི་གང་ཟག་རེད་ཟེར་ཏེ་སྐད་ཆ་འདི་རེད་ཉོན་མོངས་རང་གི་བྲན་དབང་དུ་ཚུད་ན་སོ་སོ་ག་རེ་བྱེད་རེད་མི་རང་དབང་ཐོབ་པ་རེད་སྐྱིད་པོ་རང་དབང་ཐོབ་ཟེར་ན་འདི་རེད། གཅིག་བྱས་ཉོན་མོངས་གཞན་དབང་དུ་མ་ཟེར་ཉོན་མོངས་ཁོ་རང་གི་གཞན་དབང་དུ་སོང་ནས་གཅིག་བྱས་ག་རེ་ཟེར་ན་ཁོ་རང་གི་གཞན་དབང་དུ་འགྲོ་ཡ་ཆགས་ཀྱི་འདུག་བ་ད་ཉོན་མོངས་ག་རེ་མང་ཡང་མགོ་གནོན་པ་དེ་གནོན་ཁོ་ལ་ཐུབ་ཚོད་བཏང་སྟེ་ག་ཚོད་བཏང་གནང་ཡོད་རེད་ད་ལོ་ང་ཚོ་ལ་ཉོན་མོངས་པའི་བྲན་དབང་ཚུད་ཟེར་ན་ཉོན་མོངས་ང་རང་ཚོ་ག་ཚོད་ཐུབ་ཚོད་བཏང་དགོས་འདུག་བ།

དེ་ལྟར་ཇི་སྲིད་བདག་གིས་དགྲ་འདི་མངོན་སུམ་དུ་ངེས་པར་མ་བཅོམ་དེ་སྲིད་བདག་འདིར་བརྩོན་མི་འདོར། རེ་ཞིག་གནོད་བྱེད་ཆུང་ངུ་ལ་ཡང་ཁྲོས་གྱུར་པ་ང་རྒྱལ་བདོ་རྣམས་དེ་མ་བཅོམ་གཉིད་མི་འོང། ད་ང་ཚོ་དེ་ལྟར་ཇི་སྲིད་བདག་གིས་དགྲ་འདི་ད་སོ་སོ་རང་ཉིད་ཀྱི་དེ་འདྲའི་དགྲ་དེ་མངོན་སུམ་དུ་རེ་བ་ངེས་པར་མ་བཅོམ་པ་ད་མངོན་སུམ་དུ་སྲིད་དོ་ལ་ཅིག་འོ་ལགས་སོ་ཅིག་སོ་སོའི་རྒྱུད་ལ་ཡོད་པའི་ཅིག་ད།

ད་མདོར་བསྡུས་ན་ག་རེ་ཟེར་ན་དང་པོ་མངོན་གྱུར་བ་ཉམས་སྨད་པ་དེ་ནས་ག་ས་བོན་དང་བཅས་པ་ཉམས་སྨད་པ་དེ་འདྲའི་གི་ཉམས་སྨད་ཚུལ་གྱི་ད་ཅིག་བཅོམ་ཚུལ་དེ་དག་མ་བཅོམ་གྱི་བར་དུ་ནམ་ཡང་ག་རེ་འདོར་རྒྱུ་ཡོད་མ་བརྩོན་འགྲུས་འདོར་རྒྱུ་ཡོད་མ་རེད། ཉི་མ་གཅིག་གཉིས་ཁ་གཏད་བྱས་བཞག་ཞོག་འགྲིག་གི་མ་རེད། ཟླ་བ་གཅིག་གཉིས་ཁ་གཏད་བྱས་འགྲིག་གི་མ་རེད། ཉོན་མོངས་རྩད་ནས་མ་བཀོག་དང་པོ་མངོན་གྱུར་བ་མེད་པར་བཟོས་དེ་ནས་ས་བོན་མེད་པར་བཟོས་ས་བོན་དང་བཅས་པ་མེད་པར་མ་བཟོས་བར་དེ་སྲིད་དུ་ག་རེ་འདོར་རྒྱུ་ཡོད་མ་རེད་བརྩོན་འགྲུས་ནམ་ཡང་འདོར་ཡ་ཡོད་མ་རེད་བརྩོན་འགྲུས་དོར་སོང་ན་ཡང་ཁོ་ཡང་ག་ལེ་ག་ལེ་ཤུགས་ཆེར་འགྲོ་གི་རེད་བ་དེ་བྱས་ཨ་ནི་གང་ཟེར་ན། ངེས་པར་མ་བཅོམ་དེ་སྲིད་བདག་འདིར་བརྩོན་མི་འདོར་ཟེར་འོ་དུ་བྱས་ད་འདོར་རྒྱུ་ཡོད་མ་རེད་ཟེར་ད་རྒྱུ་མཚན་ག་རེ་རེད་ཟེར་ན་རེ་ཞིག་གནོད་བྱེད་ཆུང་ངུ་ལ་ཡང་ཁྲོས་གྱུར་པ་ང་རྒྱལ་བདོ་རྣམས་དེ་མ་བཅོམ་གཉིད་མི་འོང་ང་ཚོ་མི་གཞན་དག་གིས་ཅིག་གིས་ཚུར་གནོད་པ་རེ་ཆུང་ཆུང་བྱས་པས་ན་དཔེར་ན་ང་དེ་རིང་ཉིན་གུང་ཅིག་གིས་ཆུ་ཚོད་བཅུ་བ་བཅུ་གཅིག་ཏུ་ང་མི་གཅིག་གིས་དཔེ་ཚིག་སྡུག་ཅག་ཞིག་ལབ་ཁོང་ཁྲོ་ཟ་ཡ་ཞིག་བཟོས་པས་ན་ད་འདི་འདྲའི་གི་ཁོང་ཁྲོ་ཁོས་གནོད་པ་བྱེད་པ་དེ་ང་ཚོས་གནོད་པ་ཕོག་རེད་མ་ཟེར་ནས་ཕོག་རེད་འདི་འདྲའི་གནོད་པ་ཕོག་པ་དེ་ཨ་ང་གནོད་པ་དེ་ཕར་གནོད་ལན་མ་བྱས་ཕྱིན་ཉིན་གུང་ང་གཉིད་ཁུག་གི་མ་རེད་དང་པོ་གནོད་ལན་ཅིག་མ་བྱས་ན་ང་གཉིད་ཁུག་གི་མ་རེད། ཚིག་གཅིག་ཡག་སྡུག་ཅིག་ཕར་ལབ་རྒྱུ་ཁེག་གི་རེད་ད་བྱས་ཙང་ད་འདི་ཟེར་བ་རེད་ཚུར་གནོད་པ་ཆུང་ཆུང་བྱས་པས་ན་དེ་འདྲའི་གནོད་པ་ཆུང་ཆུང་དེ་ལ་ཕར་ཁ་གཏད་ཅིག་མ་བྱས་ན་ང་ཚོ་གཉིད་ཡོང་གི་མི་འདུག་བ། ད་ཡིན་ཙང་ག་རེ། ཉོན་མོངས་པའི་གནོད་པ་ཆེན་པོ་དེ་འདྲ་བྱས་བྱེད་མཁན་ལ་ཕར་ཁ་གཏད་མ་བྱས་ཅིག་གཉིད་སྐྱིད་པོ་ཁུག་དེ་ནི་ཧོར་ཧོར་ཁུག་དེ་གཉིད་དེ་དེ་དཔེ་སྨྱོན་པ་རེད་ཟེར་བར་ཐག་ཨོ་དེ་རེད་ད་འདི་ང་ཚོ་ཡོང་གི་འདུག་བ། ནམ་རྒྱུན་འདི་འདྲ་ཡོང་གི་འདུག་ང་ཚོ་ལ་ད་མི་ཅིག་སྐད་ཆ་རེ་ཞིག་སྐད་ཆ་དཔེ་སྡུག་ཅག་དེ་འདྲ་ལབ་ཀྱི་འདུག་བ། ལབ་ཡོང་དུས་ང་ད་དེ་རིང་ཉིན་གུང་གཉིད་གཉིད་ཁུག་ལ་མ་འགྲོ་ཕར་ལོག་རྒྱག་ཚུར་ལོག་སྐད་ཆ་འདི་བསམ་ནང་ནས་ད་འདི་ལ་ཕར་ཅིག་མ་ལབ་ན་ཅིག་འགྲིག་གི་མི་འདུག་བསམ་བསམ་བྱས་ད་གནོད་པ་ཆུང་ཆུང་ཆུང་ཆུང་རེད་བ། ད་ཁ་ཚིག་རྩུབ་རྩུབ་རེད། ཨོ་འདི་འདྲའི་གནོད་པ་ཆུང་ངུ་བྱས་པ་འདི་ལ་ད་དུང་ག་ཟེར་ན། ཕར་གནོད་ལན་མ་བྱས་ན་ད་དུང་ཡིད་མ་ཚིམ་ཞིང་གཉིད་མ་ཁུག་སྡོད་དགོས་སྡོད་དགོས་པ་ཡིན་ན། ཨ་ཉོན་མོངས་པའི་གནོད་པ་ཆེན་པོ་བྱས་པ་འདི་ལ་གཉིད་མ་ཁུག་ཅིག་སྡོད་ཡ་ག་པར་ངེས་པར་དུ་ག་ཟེར་ན་གཉིད་མ་ཁུག་ཅིག་གར་ཅིག་གཉིད་ལྷོད་ལྷོད་ཁུག་སྡོད་ཡ་ཡོད་མ་རེད་ད་མདོར་ན་གཉིད་ལྷོད་ལྷོད་ཁུག་སྡོད་ཡ་མི་འདུག་ངེས་པར་དུ་ག་རེ་ཟེར་ན་བརྩོན་པ་ཕར་བསྟེན་ནས་ཁོ་ཁ་གཏད་བྱ་དགོས་འདུག་ཟེར་གྱི་རེད།

སྒྲོལ་མ་དྲུང་གཉིད་ཁུག་ཏུ་ལས་མི་གཞན་དག་ཁྱེད་རང་ཚིག་སྡུག་ཅག་ཞི་བའི་ལོག་འབོག་ཞོན་དུ་ཅིག་ཁུག། དེ་བས་ན་ཁྱོད་ཉིད་ངུ་གཉིད་ཁུག་མ་རེད་རྩ་བ་གཉིད་ཁུག་མ་རེད། ཕ་ཨ་ལོ་སྐྱ་བོ་ཚོ་ཨ་ལོ་སྐྱ་བོ། ཡང་པའི་ཆོས་ལོག་རེད་བའི་དོན། ཨ་ཅིག་གིས་འགན་ཅིག་རག་པས་ཅིག་ད་ཅིག་འདྲ་མ་འདྲ་ཅིག་ཤོད་ཀྱི་རེད། ད་འདི་གནོད་པ་ཆུང་ཆུང་རེད་བ། ད་འདི་འདྲའི་གནོད་པ་ཆུང་ཆུང་ཅིག་ལ་ཕ་གནོད་ལན་མ་སྤྲད་བར་ཨ་ཅིག་དེད་གཉིད་ཁུག་ཐུབ་གི་མེད་ན། གནོད་པ་ཆེན་པོ་བྱས་དེ་ག་འདི་ལ་ཕ་ཁ་གཏད་མ་བྱས་བྱས་ད་སྡུག་གཉིད་ཧོར་ཧོར་བརྒྱབ་བསྡད་པ་ཅིག་ཡོད་མ་རེད་ད་ངེས་པར་དུ་ག་ཟེར་ན་གཉིད་ཁུག་རྒྱུ་བ་མ་བརྩོན་འགྲུས་བརྟན་དགོས་རེད་སྐད་ཆ་འདི་ཡིན་སྲིད་རེད།

ཐ་མལ་དགྲ་དེ་ང་རང་ཚོ་བསད་དགོས་ཡ་ཡོད་མ་རེད་ཁོ་རང་རང་བཞིན་ཤི་འགྲོ་གི་རེད་མི་སུ་ཡིན་ཁོ་ང་ཚོ་བསད་དགོས་ཡ་ཡོད་མ་རང་བཞིན་ཤི་རྒྱུ་རེད་ད་ཉོན་མོངས་པའི་དགྲ་དེ་རང་བཞིན་ཤི་བ་མ་རེད་ཁོ་བྱས་ན་ནམ་ཡང་འཆི་གི་མ་རེད་ཁོ་ང་ཚོ་སྔོན་དང་པོ་དེ་ནས་ཁོ་ཕ་གཅིག་ཁ་གཏད་བྱས་བསད་ཡ་ཐབས་ཤེས་མ་བཏང་ཁོ་ནམ་ཡང་ཁོ་རང་རང་བ་བྱས་ན་ཁོ་ནམ་ཡང་འཆི་ཡ་ཡོད་མ་རེད་ད་ཉོན་མོངས་པའི་དགྲ་དེ་ག་ཟེར་ན་ཅིག་རང་བཞིན་འཆི་བ་དེ་མ་རེད་རང་བཞིན་འཆི་བ་དེ་ག་རེད་ཟེར་ན་ཐ་མལ་དགྲ་དེ་རེད་ཐ་མལ་པའི་དགྲ་རང་བཞིན་ཤི་འགྲོ་མཁན་དེ་ལ་ཁ་གཏད་བྱས་ནས་ཕ་ང་ཚོ་གཅིག་མདའ་དང་མདུང་མཚོན་ཕར་ཅིག་ཁ་གཏད་བྱ་ད་འདུག་ཚུར་ཁོང་ལ་གནོད་པ་བྱས་ནས་གནོད་ལན་དེ་ལ་བཟོད་ནས་ཁོ་ཁ་གཏད་བྱ་གི་འདུག་ཁོར་ཁ་གཏད་བྱ་མ་བྱས་ས་ཅང་མི་འདུག་བ་ག་ཟེར་ན་ཁྱེད་རང་གིས་མ་བསད་ནས་ཁོ་ཤི་འགྲོ་གི་རེད་བ་ད་གཟོད་འདི་རེད་ད་ད་ངོ་སྤྲོད་བྱས་ན། གཅིག་ཕ་ང་རང་ཚོ་ཁ་གཏད་མ་བྱས་ན་བཞག་བཞག་པ་ན་ཤི་མི་འགྲོ་གི་དགྲ་ཅིག་ཡོད་རེད། དེ་རང་བཞིན་འཆི་བའི་དགྲ་དེ་མ་རེད། དེ་རང་བཞིན་འཆི་བ་དེ་མ་རེད། དེ་ལ་ཁ་གཏད་བྱ་དགོས་རེད། ད་ཉོན་མོངས་དགྲ་དེ་ང་ཚོ་ཁ་གཏད་མ་བྱས་པ་དེ་སྲིད་དུ་ཁོ་ག་རེ་ཅིག་མ་རེད་ཤི་གི་མ་རེད་པ། ཐ་མལ་དགྲ་དེ་ཁ་གཏད་བྱས་ན་རེད་མ་བྱ་ན་ཁོ་རང་ཚེ་ལ་དུས་ག་ཚེ་རྫོགས་དུས་ད་ག་རང་དབུགས་ཆད་འགྲོ་རེད་མ་གཏོགས་ང་ཚོས་ཁ་གཏད་བྱས་ནས་ཁོ་ཤི་ཡ་དང་མ་བྱ་ན་ཁོ་དབུགས་མ་ཆད་བསྡད་ཡ་ཡོད་མ་རེད་བ་དེ་སྐད་ཆ་དེ་རེད།

མི་གཅིག་གི་ཐ་མལ་བའི་དགྲ་གཞོམ་པ་ལ་དེ་འདྲའི་ཅིག་རང་སྲོག་བློས་བཏང་ནས་ཤུགས་རྒྱག་གི་འདུག་བ། ཁྱེད་རང་བལྟས་འདུག་དགྲ་ཉོན་མོངས་བའི་དགྲ་རང་བཞིན་འཆི་བའི་དགྲ་མ་ཡིན་པར་དེ་འདྲའི་ཉོན་མོངས་དགྲ་དེ་ལ་ཁ་གཏད་བྱས་ལ་ཁྱོད་འབད་བརྩོན་མ་བྱས་བྱས་ད་དེ་འདྲ་ག་རེ་བྱས་ནས་བསྡད་གི་ཡིན་ད་འདི་ག་ཟེར་ན་དཔེ་དང་དོན་གཉིས་བག་བྱ་ཡག་འདུག་བ། ཨོ་འདུག་སེ་རེད། བྱས་ཙང་ག་རེད་དོན་མ་གྲུབ་བ་སོ་སོ་ང་ཚོས་མཐར་ཐུག་ཁོ་རང་འདོད་པ་དེ་མ་གྲུབ་པ་ཁོ་ཕྱིར་ལོག་མ་རེད་བ། ཕྱིར་ལོག་མ་དོན་མ་གྲུབ་པར་ཕྱིར་ཕྱོགས་ག་ཟེར་ཕྱིར་ཕྱོགས་ག་ཟེར་ན་འབྱེར་བར་མི་བྱེད་ན་ད་འདི་དཔེ་དེ་བྱས།

ཨོ་འདུག་སེ། རང་བཞིན་གྱི་དགྲ་དེ་ཕ་ཕ་མེད་པར་བཟོ་ཡ་ལ། གང་ཟེར་ན་རང་བཞིན་དགྲ་ངེས་དགྲ་དེ་ངེས་པར་ཕ་ངེས་པར་གཞོམ་པ་ལ་བརྩོན། གང་ཟེར་རང་བཞིན་དགྲ་ངེས་གཞོམ་བརྩོན་བདག་ལ་དེང་བདག་ལ་དེང། སྡུག་བསྔལ་བརྒྱ་ཕྲག་རྒྱུར་གྱུར་གང་གིས་ཀྱང་ཡི་ཆད་སྒྱིད་ལུག་མི་འགྱུར་སྨོས་ཅི་དགོས། ད་ཕ་དེ་འདྲའི་རང་བཞིན་གྱི་དགྲ་ཉོན་མོངས་པ་དེ་ལ་ཕ་ཁ་གཏད་བཅག་ཡིན་ནོ་བརྩོན་འགྲུས་བྱེད་དགོས་རེད་དེ་ནང་བཞིན་དཀའ་བ་སྡུག་བསྔལ་བརྒྱ་ཕྲག་མང་པོ་ཁྱད་བསད་དགོས་རེད་བ། ཁྱད་བསད་པའི་སྐབས་སུ་ཡི་ཆད་སྒྱིད་ལུག་མི་འགྱུར་སྨོས་ཅི་དགོས། ད་ནམ་ཡང་ཡི་ཆད་སྒྱིད་ལུག་ཙམ་བྱེད་རྒྱུ་བ་མ་རེད།

ཨ། དེ་དོན་དུ་གྲུབ་རེད་ད་དེ་དོན་མ་གྲུབ་པ་ག་རེ་བྱས་ན་ཁ་གཏད་བྱ་དགོས་རེད་ཟེར་གོ་རེད་ཉིན་མོ་གཅིག་མ་ཡིན་པ་བདུན་ཕྲག་གཅིག་མ་ཡིན་པ་མི་ཚེ་གཅིག་མ་ཡིན་པ་སྐྱེ་བ་གཅིག་མ་ཡིན་པ་སྐྱེ་བ་ནས་སྐྱེ་བ་བར་དུ་དགྲ་འདིར་ཡིད་ལ་བཟུང་ནས་ཁོ་ཁ་གཏད་བྱ་དགོས་རེད་ཟེར་ད་སྐད་ཆ་འདི་རེད་དོ་བ། ཡི་ཆད་སྒྱིད་ལུག་མི་འགྱུར་སྨོས་ཅི་དགོས། ཨོ་འདུག་སེ་རེད། ད་ང་ཚོ་འདུག་སེ་ལེ་རེད་བ་ཡང་འདིར་དོགས་པ་ཡོང་འདུག་བ། ད་ག་ལེ་ག་ལེ་བྱེད་འདི་རེད་ག་ལེ་ག་ལེ་གྱང་ག་རེ་བ་རེད་ད་ག་སྐྱིད་པོ་བྱེད་ག་ལེ་ག་ལེ་ཀོ་ཆོ་ཁྱེད་རང་ཉོན་མོངས་དགྲ་དེ་རེད་ཤག་ང་སྡུག་པོ་གཏོང་མཁན་དེ་རེད་ཤག་ཡིན་ནའི་ཁ་གཏད་དེ་ག་ལེ་ག་ལེ་བྱས་ནས་ཞེ་བོ་པའི་འབད་བརྩོན་བྱེད་ཞེ་བོ་ཞེ་བོ་དཀའ་ལས་རྒྱག་པ་ཡ་ཨ་ཡིན་ན་ད་ག་ལེ་ག་ལེ་བྱེད་ན་འགྲིག་རེད་བསམ་བསམ་བློ་སྐྱེ་གི་རེད་བ། ད་སྐྱེ་དུས་གང་ལྟར་གྱི་ཚིག་དེ་མ་དེ་ཡོང་དགོས་ཟེར་རེད་རེད་བ་དང་པོ་ཉོན་མོངས་ངན་པ་ཅིག་ཧ་གོ་ཁོས་སོ་སོ་ལ་གནོད་ཚབ་ཆེ་པོ་དང་གནོད་ཡུལ་ག་ཚད་མེད་ཅིག་ཧ་གོ་ཁ་གཏད་བྱ་དགོས་བསམ་བསམ་བློ་གཅིག་སྐྱེ་ད་ཁ་གཏད་བྱ་ཡོང་དུས་ང་ལ་ང་ཚོ་ཡོང་བ་ནང་བཞིན་ཁ་གཏད་བྱ་བ་ཡོང་དུས་ང་ལ་ག་ལེ་ཁ་བོར་བ། འབད་རྩོལ་ཟེར་ནས་མ་བསྟན་ཡིན་ལེ་མིན་ལེ་རེ་བྱས་བསྡད་པར་བ་ད་ནི་ང་ཚོ་ཅིག་ནམ་ཞུ་ང་ཚོ་ཇི་ལྟར་ཡིན་དོ་ཡིན་ལེ་མིན་ལེ་བྱས་བསྡད་བ་འགའ་རེ་བསྟན་པའི་འགའ་རེ་འོ་དུས་དེ་འགྲིག་གི་རེད་བ་ད་ནི་ཞི་ར་ཞེས་ལ་ཀ་རེ་རྒྱག་པ་ཡང་ཡོད་མ་རེད་སོང་ས་ཆེ་བས་ན་དེ་འགྲིག་གི་མ་རེད་དཀའ་ལས་དཀའ་སྤྱད་རྒྱག་དགོས་རེད་ག་ཟེར་ན་ད་འདི་བོ་བ་དེ་དཔེ་དེ་རེད། དོན་མེད་དགྲ་ཡིས་རྨ་སྲོལ་བཏོད་པ་ལུས་དང་རྒྱན་ལ་འདྲ་བར་སྲེལ་བྱེད་ན་དོན་ཆེན་སྒྲུབ་ཕྱིར་བདག་ལ་བརྩོན་གྱུར་ན་བདག་ལ་ག་ཟེར་ན་སྡུག་བསྔལ་ཅི་ཕྱིར་གནོད་པར་བྱེད་ད་དཀའ་སྤྱད་སྡུག་བསྔལ་ཁྱད་བསད་དགོས་དང། དོན་མེད་དགྲ་ཡིས་རྨ་སྲོལ་བཏོད་པ་ཡང་ལུས་ལ་འདྲ་བ་ལུས་ལ་རྒྱན་ལ་འདྲ་བར་སྲེལ་བྱེད་ན་འདི་དཔེ་དེ་རེད་དང།

ཁོ་ཚོ་ཐ་མལ་པའི་དགྲ་ཞིག་ཁ་གཏད་བཅག་ནས་དེ་འདྲའི་ལུས་ལ་རྨ་བཟོས་པ་ནའང་དེ་འདྲའི་ཅིག་ཅིག་གིས་ཨི་ཁུང་བཏོད་བཞག་པ་དེ་འདྲའི་ཅིག་ལ་སོ་སོའི་ལུས་ཀྱི་རྒྱན་ནང་བཞིན་ཞིབ་མོ་ངོམ་དགོས་ན། ང་རང་ཚོ་ཉོན་མོངས་ཀྱི་དགྲ་ལ་ཁ་གཏད་བཅག་ནས་དཀའ་ངལ་ཁྱད་བསད་དེ་ཕར་ངོམ་ཆོག་གི་རེད། ང་དཀའ་ངལ་ཁྱད་བསད་ནས་སེ་རན་ཆོག་གི་ཡོད། རྒྱུ་མཚན་ག་ཟེར་ན་དེ་རྒྱན་ཡིན། རྒྱུ་མཚན་ག་རེ་ཟེར་ན་ང་དགྲ་ལ་དཔེ་ཉོན་མོངས་པའི་དགྲ་ལ་ཁ་གཏད་བཅག་ཡག་གི་ཆེད་དུ་ངས་དཀའ་ལས་རྒྱག་གི་ཡོད། དེ་སྐད་ཆ་དེ་རེད་པ་ད་རྒྱན་ཅིག་རང་རེད་འདུག་བ།

སྒོམ་ཉམས་ལེན་བྱེད་པའི་གནད་དེ་ག་རེ་ཟེར་ན་ད་དཀའ་ངལ་ཡོད་རེད་པ་ང་ཚོ་ལུས་ལ་དཀའ་ངལ་ཡོང་གི་འདུག་སེམས་ལ་དཀའ་ངལ་ཡོང་ཡིན་ན་དཀའ་ངལ་ཁྱད་བསད་ནས་རེད་པ། ང་འདི་དཀའ་ངལ་རྒྱག་ཡ་དེ་ད་ག་སེ་མིན་ཚེ་འདིའི་འདོད་དོན་སྒྲུབ་ཡ་ཙམ་མིན། ང་གཏན་གྱི་དགྲ་བོ་ལ་ཁ་གཏད་བཅག་གི་ཡོད། གཏན་གྱི་དགྲ་བོ་ལ་ཁ་གཏད་བཅག་ཡ་དེ་འདྲའི་དཀའ་ངལ་འཕྲད་ཡ་དེ་ང་རང་གི་དཀའ་སྤྱད་སྡུག་བསྔལ་ཡོད་པ་དེ་ང་རང་རྒྱན་ཅིག་ཡིན། དཔེར་ན་ཐ་མལ་པའི་དུས་སུ་ཅིག་དེ་འདྲའི་ཅིག་དམག་བྱས་ནས་ཨ་ཅིག་ལུས་ལ་ག་ཟེར་ན་རྨ་བཟོས་པ་དང་ཨི་ཁུང་ཕུག་པ་དེ་འདྲའི་ཅིག་རྒྱན་ཅིག་བྱེད་ཀྱི་ཡོད་ན་ང་དཔེ་ཅིག་ཉོན་མོངས་པའི་དགྲ་ལ་ཁ་གཏད་བཅག་ལ་དུ་བ་ཅིག་ལུས་གཏུབ་པ་ཡིན་ན་རྐང་པ་གཏུབ་པ་ཡིན་ན་འདི་རྒྱན་ཅིག་རང་ཡིན་ད་དེ་དུས་དུ་རེད་པ། འདི་སྐད་ཆ་དེ་རེད་བཞག་དོན་ཆེན་སྒྲུབ་ཕྱིར་བདག་ལ་བརྩོན་གྱུར་པ་བདག་ལ་གང་ཟེར་ན་སྡུག་བསྔལ་ཅི་ཕྱིར་གནོད་བྱེད་ཡིན། འོ་དེ་ཚར། ད་འདི་ན་མ་གང་ཟེར་ན། འོ་ལགས་སོ་ད་དུང་དཀའ་བ་སྤྱད་དགོས་སྐད་ཆ་དེ་རེད་ཞི་ལྷས་དཔེ་མང་པོ་བཤད་ཀྱི་འདུག་བ། ཉ་པ་གདོལ་པ་ཞིང་པ་ལ་སོགས་པ་རང་གི་འཚོ་བ་ཙམ་ཞིག་སེམས་པ་ཡང་གྲང་དང། ཚ་བ་ལ་སོགས་གནོད་བཟོད་ན་འགྲོ་བ་བདེ་ཕྱིར་ཟེར་ད་འདི་དང་ངས་དཔེ་འདི་ད་ཅི་ལབ་ཚར་ཡིན་པ་འདི་དག་འདི་ལ་འདུག་བ། ཉ་པ་གདོལ་པ་ཞིང་པ་ཉ་པ་ཟེར་ན་ཧ་གོ་གི་རེད་བ།

གཅིག་གིས་ཞིང་དཀྱིལ་དཔེ་ད་འདི་འདྲ་བསྡད་རོགས་བྱེད་ལབ་པ་ཁོ་ཚོ་ཉི་མ་ཚ་པོ་ཁོ་རེ་ཀིར་ཞིང་ཀིར་ཞིང་གི་བཏབ་ས་བཏབ་པ་ཨ་ནི་ཡར་དུས་ཚོད་དུས་ཀྱི་དཀའ་ལས་ག་ཚད་རྒྱག་གི་འདུག་བ། ང་ཚོ་ཚོས་བྱས་ན། ཆུ་ཚོད་གཅིག་གཉིས་ཤིག་ཉི་མ་འདིའི་དཀྱིལ་དཔེ་ད་འདི་འདྲ་བསྡད་རོགས་ལབ་པ་ཕལ་ཆེར་ད་འདི་ཚེ་ཕྱི་མ་ཕན་ཆད་རེད་དེ་ཡིན་ནའི་འདི་འདྲ་ཅིག་བསྡད་ཐུབ་མི་འདུག་བ་ད་གཙོ་འདི་རེད་ད། རང་གི་འཚོ་བ་ལ་སོགས་སེམས་པ་ཡང་གྲང་དང་ཚ་བ་ལ་སོགས་གནོད་བཟོད་ན་ད་ག་རེ། འགྲོ་བ་བདེ་ཕྱིར་བདག་ལྟ་ཅིས་མི་བཟོད་ད་ང་ཚོ་བྱང་ཆུབ་སེམས་དཔའི་ཉམས་ལེན་བྱེད་མཁན་ཡིན་ཙང། ད་དཔེ་ཅིག་ཁོ་ཚོ་དཔེ་ཅིག་ཚེ་འདིའི་འདོད་དོན་སྒྲུབ་ཡག་ཆེད་དུ་འདི་འདྲའི་དཀའ་ལས་རྒྱག་གི་ཡོད་ན་ང་རང་ཚོ་སེམས་ཅན་ཐམས་ཅད་བླ་ན་མེད་པ་ཡང་དག་པར་རྫོགས་པའི་སངས་རྒྱས་གོ་འཕང་སྒྲུབ་ཡག་དེ་འདྲའི་འགྲོ་བའི་བདེ་སྐྱིད་སྒྲུབ་ཡག་ཆེད་དུ་ང་རང་ཚོ་ཨ་ནི་ཅིག་ག་རེ་བྱས་ནས་བཟོད་དགོས་མ་རེད་དཀའ་ངལ་འགའ་ཤས་ཁྱད་བསད་དགོས་མ་རེད་ངེས་པར་དུ་བཟོད་དགོས་རེད་བ་ས་ད་འདིར་ཉོན་མོངས་པར་ཁ་གཏད་བཅག་དགོས་རེད་བ། འོ་དུས་ཚོད་རེད་ཨ། ད་ལ་ཆོས་ཆོས་ནང་གི་དེབ་ཀློག་ཤེས་གི་ན་འདི་ཚེ་རིང་རྫོགས་བྱེད་བཞིན་འབྲི་སྲིད་རེད་ག་རེ་ཟེར་ན། ཨ། ཕལ་ཆེར་ཉོན་མོངས་པ་བཟའ་ཉི་མ་ཕལ་ཆེར་དཀའ་ལས་ཁག་པོ་བྱེད་སྲིད་རེད་བ་ཉོན་མོངས་པ་དཀའ་ལས་ཁག་བྱས་ཙང།

ད་ང་ང་རང་ཉོན་མོངས་མ་སྤངས་ན་འགྲིག་རེད་བ། ང་ལྷོད་ལྷོད་བསྡད་ཕྱིན་འགྲིག་རེད་བ་སྐད་ཆ་དེ་ཡོང་གི་ཡོད་ས་རེད་དམ་འདི་གཙོ་བོ་ག་ཟེར་ན་འབད་བརྩོན་བྱེད་དགོས་པ་དང་ཉོན་མོངས་པར་ཁ་གཏད་བཅག་འབད་བརྩོན་ཤུགས་ཆེ་བ་ཅིག་དགོས་རེད་སྐད་ཆ་དེ་རེད་བ། ཉོན་མོངས་པར་ཁ་གཏད་བཅག་འབད་བརྩོན་ཤུགས་ཆེ་བ་ཅིག་དགོས་ཟེར་ན། ད་འགྲོ་བ་གི་དོན་དུ་ངས་བྱས་ནས་འགྲིག་ས་རེད། ངས་འབད་བརྩོན་བྱེད་ཀྱི་ཡིན་ཉོན་མོངས་པར་ཁ་གཏད་བཅག་མ་ཟིན་ཕལ་ཆེར་དེ་འདྲ་ཡོང་གི་མེད་འགྲོ། ད་དེའི་ཡོང་དུས་ང་དེའི་དོགས་པ་དེ་ག་རེ། ཕྱོགས་བཅུ་ནམ་མཁའི་མཐས་གཏུགས་པའི་སེམས་ཅན་འགྲོ་བ་ཉོན་མོངས་ལས་བསྒྲལ་བར་དམ་བཅས་གང་ཚེ་བདག་ཉིད་ཡང་ཉོན་མོངས་རྣམས་ལས་མ་གྲོལ་ན་བདག་གི་ཚོད་ཀྱང་མི་ཤེས་པས། ད་སེམས་ཅན་གྱི་དོན་བྱ་ཁས་བླངས་ཚར་བ། ག་དུས་ཁས་བླངས་ཚར་རེད།

མ་གྲོལ་བ་རྣམས་བདག་གིས་བཀྲོལ། དབུགས་མ་ཕྱིན་པ་རྣམས་དབུགས་དབྱུང་ཚུལ་ལ་ངན་སོང་གི་སྡུག་བསྔལ་གྱི་དབུགས་མ་ཕྱིན་པ་དེ་དག་ངན་སོང་གི་སྡུག་བསྔལ་ལས་ཐར་བ་བྱེད་ཀྱི་ཡིན། ཐ་མ་དེར་སྡོམ་རྒྱག་དུས་སྔར་མདོར་ན་སེམས་ཅན་ཐམས་ཅད་མི་གནས་པའི་མྱ་ངན་ལས་འདས་པར་འགོད་པ་བྱ་གི་ཡིན་ཟེར་ང་ཚོས་ཁས་བླངས་མང་པོ་བླངས་ཚར་བ། ད་དེ་འདྲའི་ཁས་བླངས་ཚར་ནས་ཨང་སོ་སོའི་ཉོན་མོངས་ཁ་གཏད་མ་བྱས་དེ་ནི་འགྲིག་གི་མ་རེད་རྒྱུ་མཚན་ག་རེ་ཟེར་ན། དང་པོ་སོ་སོའི་ཉོན་མོངས་མ་བཅོམ་པ་དེ་སྲིད་དུ་སེམས་ཅན་གཞན་དོན་ཡོང་གི་མ་རེད་པ་གཙོ་བོ་འདི་རེད་ད། ཕྱོགས་བཅུ་ནམ་མཁའི་མཐས་གཏུགས་པའི་ག་ཟེར་ན་འགྲོ་བ་ཉོན་མོངས་ལས་བསྒྲལ་བར་དམ་བཅས་གང་ཚེ་བདག་ཉིད་ཀྱང་ཉོན་མོངས་རྣམས་ལས་མ་གྲོལ་བ་བདག་གི་ཚོད་ཀྱང་མི་ཤེས་པར་སྨྲ་བ་ཇི་ལྟར་སྨྱོན་པ་མིན། བྱས་ན་ད། ཕྱོགས་བཅུ་ནམ་མཁའི་མཐས་གཏུགས་པའི་འགྲོ་བ་ཉོན་མོངས་ལས་བསྒྲལ་གྱི་ཡིན་ཟེར་ངས་དམ་བཅས་ཚར་བ་མ་བསྒྲལ་བ་བདག་གིས་བསྒྲལ་མ་གྲོལ་བ་དམ་བཅས་རེད། དེ་འདྲའི་དམ་བཅས་ནི་གང་གི་ཚེ་བདག་ཉིད་ཀྱང་དང་པོ་ཉོན་མོངས་ལས་གྲོལ་དགོས་རེད། དང་པོ་སོ་སོ་རང་ཉིད་ཉོན་མོངས་ལས་མ་གྲོལ་ན་སོ་སོ་རང་ཉིད་ཚོད་ཐིག་གི་མ་རེད། སོ་སོ་རང་ཉིད་ཚོད་མི་ཤེས་ན། ཨ་གཞན་དག་བསྒྲལ་བར་བྱེད་ཀྱི་དོན་བྱེད་ཀྱི་ཡིན་ཟེར་ན་དེ་འདྲའི་སྨྲ་མཁན་ནི་སྨྱོན་པ་རེད་བ། འདི་སྨྱོན་པ་རེད་བ་ཨོ་འདུག་སེ་རེད་བྱས་ན་ནམ་རྒྱུན་ང་ཚོས་འདམ་ལ་ཚུད་བསྡད་པའི་གང་ཟག་གཉིས་པོ་མཉམ་དུ་འདམ་ལ་ཚུད་བསྡད་པས་ན་གཅིག་གིས་གཅིག་བསྐྱབ་ཐུབ་ཀྱི་མ་རེད་པ། གཉིས་ཀ་མར་མར་གཅིག་དིམ་འགྲོ་གི་རེད་མ་གཏོགས་འདམ་ལས་བསྐྱབ་ཐུབ་ཀྱི་མ་རེད། ད་འདམ་ལ་ཚུད་བསྡད་པའི་གང་ཟག་དེ་འདམ་ལས་སྐྱོབ་མཁན་དེ་ག་རེ་ཅིག་དགོས་རེད་ཟེར་ན་འདམ་གྱི་ཕ་རོལ་པོ་བགྲོད་བསྡད་མཁན་ཅིག་དགོས་ཀྱི་རེད་བ། བྱས་ཙང་ང་རང་ཚོ་སེམས་ཅན་མ་གྲོལ་བ་རྣམས་སྒྲོལ་མ་གྲོལ་བ་སྒྲོལ་ཟེར་དུས་ང་ལ་ཁས་བླངས་མཁན་གང་ཟག་ཁོ་རང་དང་པོ་ཉོན་མོངས་པའི་སྒྲིབ་པ་ལས་གྲོལ་ཤེས་བྱའི་སྒྲིབ་པ་ལས་གྲོལ་བ་ཞིག་དགོས་ཀྱི་རེད། དེ་མ་གྲོལ་བ་དེ་སྲིད་རང་གི་ཚོད་ཤེས་ཀྱི་མ་རེད་རང་གི་ཚོད་མ་ཤེས་ན་སེམས་ཅན་གཞན་དོན་སྒྲུབ་ཐུབ་ཀྱི་མ་རེད་ཨོ་དེ་རེད་བ། བྱས་ན་ག་རེ། རང་རྒྱུད་མ་དུལ་བར་དུ་གཞན་རྒྱུད་མི་དུལ་བས་ན་ཐོག་མར་རང་རྒྱུད་འདུལ། འོ་འདུག་སེ་རེད། ད་ལམ་རིམ་ཆེན་པོའི་ནང་ཡོད་རེད་པ། ག་ཟེ་ན། ཅེ་གི། འོ་ལགས་སོ། སློབ་མ་གཞན་གྱི་རྒྱུད་འདུལ་བའི་ག་ཟེ་ན་བླ་མ་དེ་ནས་ཟ། ཐོག་མར་རང་གི་རྒྱུད་ལེགས་པར་འདུལ་བ་ཞིག་དགོས་ཀྱི་རང་གི་རྒྱུད་མ་དུལ་ན་གཞན་གྱི་རྒྱུད་འདུལ་ཐུབ་མ་རེད། རང་གི་རྒྱུད་འདུལ་ལུགས་དེ་ཡང། ཅེ་གི། གང་བྱུང་བྱུང་རྟོགས་པའི་མིང་དུ་བཏགས་པ་ཙམ་གྱིས་མི་ཕན་པས། རྒྱལ་བའི་བསྟན་པ་སྤྱི་དང་རྒྱུད་འདུལ་ལུགས་ཤིག།

ད་དེ་ལྟས་ཉོན་མོངས་གཞོམ་པར་བྱ། སྨྲ་བ་ཇི་ལྟར་སྨྱོན་པ་དེ་ལྟས་ཉོན་མོངས་གཞོམ་པ་ལ་རྟག་ཏུ་ཕྱིར་མི་ལྡོག་པར་བྱ། དེ་ལྟ་བུའི་རང་རྒྱུད་ཀྱི་ཉོན་མོངས་གཞོམ་པ་ལ། ཐོག་མར་སེམས་ཅན་གཞན་ཕ་རོལ་པོ་འདུལ་བ་ལ་ཐོག་མར་རང་རྒྱུད་ཀྱི་ཉོན་མོངས་གཞོམ་དགོས་རེད་དེ་གཞོམ་པ་ལ་དུས་རྟག་ཏུ་ག་རེ་ཟེར་ན་འོ་ལགས་སོ། ག་རེ་བྱེད་དགོས་ཟེར་ན་ཕྱིར་མི་ལྡོག་པར་བྱེད་དགོས་རེད། ད་བརྩོན་པ་འདི་རེད་བ། ད་འདི་སྨྲ་བ་ཇི་ལྟར་སྨྱོན་པ་མིན་ཟེར་དུས་བབ་ཅོལ་གྱི་སྨྲ་བ་ཟེར་དུས། བབ་ཅོལ་སྨྲ་བ་ཟེར་དུས། ད་གང་བྱུང་བྱུང་ལབ་ཤེས་པ་ནང་བཞིན་རེད་བ། སོ་སོ་དཀའ་ངལ་འདི་འདྲ་ཅིག་ལ། ཡོད་བསྡད་མཁན་ཅིག་གཞན་དག་ལ་རོགས་པ་བྱེད་ཀྱི་ཡིན་ཟེར་ན་གང་བྱུང་བྱུང་སོ་རེད་བ་འདི་བྱེད།

ཁོ་དང་མི་མཐུན་པའི་བློ་རྒྱུད་ལ་སྐྱེས་བཅོས་འདི་ཁོ་རང་བཞིན་ག་རེ། ཤུགས་ཆུང་འགྲོ་ལ་ཁོའི་ཁང་པ་ཅིག་ན་སྡོད་ཐབས་ཡོད་མ་རེད་པ། ད་གིན་ཞུས་པ་ནང་བཞིན་དགྲ་དང། ཅིག་གིས་སོ་སོ་ཁང་པ་ཅིག་ན་བསྡད་ཐུབ་མེད་པ་ཡིན་ཙང་ད། དེའི་སྐོར་ཅིག་མི་མཐུན་ཕྱོགས་དེ་ཚོ་ཡར་ཁོའི་ག་ཟེར་ན་ཁོའི་མི་མཐུན་ཕྱོགས། བདག་པས་གཞན་གཅེས་བྱང་ཆུབ་ཀྱི་སེམས། ཨ་ད་ག་ནང་བཞིན་སྟོང་པ་ཉིད་ལྟ་བ་དེ་ཚོ་ཡར་མངོན་དུ་གྱུར་བྱེད་དུས་ང་ལ་ཨ་གཡུལ་སྤྲད་པ་རེད་གཡུལ་སྐྱེལ་སྤྲད་དགོས་ཟེར་ད་ང་ཚོ་ད་ལྟ། དེ་འདྲའི་གཡུལ། ཅིག་གིས་ཤུགས་ཆེ་བ་མེད་པས་ནི་གང་དང་ཡང་སྟོང་ཉིད་ཀྱི་ལྟ་བ་ལ་ཅིག་གིས་དང་པོ་བས་ཅིག་ཐོས་པ་བྱས་དེ་ནས་བསམ་པ་བྱས་དེ་ནས་གོམས་པ་བྱས་ཨ་དེ་ནང་བཞིན་བྱང་ཆུབ་ཀྱི་སེམས་ལ་ཐོས་པ་བྱས་གོམས་པ་བསམ་པ་བྱས་པས་ན།

དེ་འདྲའི་ཉོན་མོངས་པ་ཉོན་མོངས་འཇོམས་བྱེད་མ་གཏོགས་སོ། ད་འདི་ལ་དོགས་པ་ཡོང་གི་ཡོད་ཟེར། ད་ང་ཚོ་འདི་ལས་སོང། ཁྱེད་རང་ཉོན་མོངས་ལ་འཁོན་འཛིན་བྱས་ན། འཁོན་འཛིན་བྱས་ནས་གཡུལ་སྤྲད་ཀྱི་ལབ་ན་འཁོན་འཛིན་དེ་ཉོན་མོངས་མ་རེད་པས། ད་དོགས་པ་ཡོང་གི་རེད་པ། ད་འཁོན་འཛིན་ཁོ་རང་ཉོན་མོངས་ཡིན་འདུག་ག་ལ་ཉོན་མོངས་ཁ་གཏད་བྱ་གི་ཅིག་ཉོན་མོངས་ཤུགས་ཆེར་འགྲོ་འདུག་ག། ཟེར་དུས་ང་ད་འདིའི་འཁོན་འཛིན་ཟེར་ཡ་དེ། འཁོན་འཛིན་གྱི་མིང་ཕར་བཏགས་པ་ནི་འཁོན་འཛིན་ཅིག་ཡིན་པ་མ་རེད། འཁོན་འཛིན་མཚན་ཉིད་པ་མ་རེད་ཟེར་གོ་ད་འདི་ཚོ་ན་དེ་འདྲའི་ཉོན་མོངས་དེ་ཉོན་མོངས་འཇོག་ཡ་མ་རེད་ཟེར་སོང་ང་ད་ཁོ་དོགས་པ་ཡོང་གི་འདུག་བ་ད་ཉོན་མོངས་ལ་འཁོན་འཛིན་བྱས་ན་དེ་འཁོན་འཛིན་ཆགས་སོང་འཁོན་འཛིན་བྱེད་དུས་ང་ལ་ཉོན་མོངས་རེད་བ་ད་ནམ་རྒྱུན་ང་ཚོས་ད་ཕལ་ཆེར་འཁོན་འཛིན་དེ་འདི་ན་ཡོད་བ་རྩ་ཉོན་ག་ས་ཉེ་ཉོན་ཉི་ཤུ་ན་ཡོང་གི་རེད་བ་ཁྲོ་བ་དང་ཨང་འཁོན་འཛིན་དང་འཚིག་པ་དང་དོག་སོ་ཚིག་དང་ང་ཉེ་ཉོན་ཆགས་ཀྱི་འདུག་བ་ད་ཉོན་མོངས་མེད་པ་བཟོ་ཡ་དེ་ལ་ཉེ་ཉོན་ཉོན་མོངས་ཅིག་ཡ་སྐྱེས་བྱུང་ན་དེ་ཕན་ཐོགས་ཡ་མི་འདུག་བ་ཟེར་སོང་ད་འདི་འཁོན་འཛིན་ཟེར་ཡ་དེ་ཚིག་འཁོན་འཛིན་ལབ་རེད་མི་འདུག་གཙོ་བོ་ཉོན་མོངས་པའི་ཉེས་དམིགས་བསམ་པ་ད་ནི་ཁོ་ལ་ཕར་ཡིད་སུན་བྱེད་ཡ་སྐད་ཆ་དེ་རེད་ང་ཚོ་སེམས་ནང་དེ། ཅིག་ཡིད་ཡིད་ཡིད་སུན་ཡ་ཡིན་གྱི་འདུག་དེ་འདྲའི་ཡིད་སུན་ཡ་བློ་ཅིག་ལ་འཁོན་འཛིན་ཟེར་སྐད་ཆ་རེད་མ་གཏོགས་འཁོན་འཛིན་མཚན་ཉིད་པ་དེ་བྱ་དགོས་བ་མ་རེད། ཅི་ད་འཁོན་དུ་བཟུང་ནས་གཡུལ་འགྱེད་ཅིག་རྣམ་པ་དེ་འདྲའི་ཉོན་མོངས་པ་ཟེར་ན་དེ་འདྲའི་ཉོན་མོངས་དེ་ཉོན་མོངས་མཚན་ཉིད་པ་མ་རེད། རྣམ་པ་དེ་འདྲའི་ཉོན་མོངས་པ་ཉོན་མོངས་འཇོམས་བྱེད་མ་གཏོགས་སོ། དེ་འདྲའི་རྣམ་པ་དེ་འདྲའི་ཉོན་མོངས་ཟེར་ན་བ་ལ་ཉོན་མོངས་ལ་འཁོན་འཛིན་བྱེད་ཟེར་དེ་འདྲའི་འཁོན་འཛིན་དེ། ག་ཟེར་ན། ཉོན་མོངས་པའི་མིང་གིས་བཏགས་པ་རེད་མ་གཏོགས་ཕར་འཇོམས་ཡག་གི་ཉོན་མོངས་དེ་རེད་བས་ཟེར་ན་མ་རེད། མ་ཡིན་ཏེ། ཁོ་ཉོན་མོངས་ཁ་གཏད་བྱ་གི་བློ་ཅིག་དེ་རེད་བ་འདི་རེད། རྣམ་པ་དེ་འདྲའི་ཉོན་མོངས་པ་ཉོན་མོངས་འཇོམས་ད་འདི་རེད་འདུག་བ། ད་མདོ་དོན་འདི་ཟེར། ཉོན་མོངས་ལ་འཁོན་འཛིན་བྱེད། ཨ་གཉེན་པོ་ལ་ཆགས་པ་བྱེད། ད་གཙོ་སྐད་ཆ་འདི་ངོ་རེད། ཡང་བྱས་ན། ཉོན་མོངས་ལ་འཁོན་འཛིན་བྱེད། ག་རེ་ཟེར་ན། ཨ་གཉེན་པོ་ལ་ཆགས་པ་བྱེད། ད་ཆགས་སྡང་བློ་གཉིས་སྐྱེ་གི་འདུག་ཨ། ད་ཁྱོད་ཉོན་མོངས་མེད་པ་བཟོ་གི་ཡིན་ཟེར་གི་ཆགས་སྡང་བློ་གཉིས་སྐྱེ་གི་འདུག་ཨ། ད་ག་རེ་རེད་ཟེར་དུས། དེ་ཉོན་མོངས་ལ་འཁོན་འཛིན་ཟེར་ན་འཁོན་འཛིན་དེ་ཉོན་མོངས་མཚན་ཉིད་པ་མ་རེད། གཉེན་པོ་ལ་ཆགས་པ་བྱེད་ཟེར་ན་ཆགས་པ་མཚན་ཉིད་པ་གཉེན་པོ་ལ་ཆགས་པ་བྱེད་གཉེན་པོ་དོན་དུ་གཉེར་བའི་དོན་གཉེར་གྱི་བློ་ཞིག་རེད། ཉོན་མོངས་ལ་འཁོན་འཛིན་བྱས་ཟེར་ན་འཁོན་འཛིན་མཚན་ཉིད་པ་མ་རེད། དེ་ཉོན་མོངས་ཀྱི་ཡིད་སུན་ནས་དེ་ལ་མི་འདོད་པའི་བློ་སྐྱེས་ནས་ཕར་ཁ་གཏད་བྱ་ཡ་དེ་རེད། བྱས་ཙང་དེ་འདྲ་མ་སོང། རྣམ་པ་དེ་འདྲའི་ཉོན་མོངས་ཟེར་དེ་འདྲའི་སྐད་ཆ་དེ་དོགས་པ་ཡོང་གི་ཡོད་ས་རེད་ད་དོགས་པ་ད་ལྟ་སླེབས་འདུག་ཨ། ཁྱེད་གཉེན་པོ་ལ་ཆགས། ཉོན་མོངས་ལ་འཁོན་འཛིན་བྱས་ན། བདག་རང་ཁྱེད་རང་ཉོན་མོངས་སྐྱེ་གི་འདུག་ཨ་ཟེར་དོ་དེ་འདྲའི་ཉོན་མོངས་དེ་ག་རེ་མ་རེད། ཉོན་མོངས་པའི་མིང་གིས་བཏགས་པ་རེད་མ་གཏོགས་ག་རེ་མ་རེད། ཉོན་མོངས་མཚན་ཉིད་པ་མ་རེད་བྱས་ཙང་ཉོན་མོངས་འཇོམས་བྱེད་མ་གཏོགས་སོ་ཟེར་དེ་རེད། ད་དེ་རེད་མ། བདག་ནི་བསྲེགས་ཏེ་བསད་གྱུར་བདག་ནི་མགོ་བོ་བཅད་ཀྱང་རྣམ་པ་ཀུན་ཏུ་ཉོན་མོངས་པའི་དགྲ་ལ་འདུད་པར་མི་བྱའོ་ད་དེ་རེད། ད་མེད་སོ་སོའི་མི་གཅིག་གིས་ཁྱེད་རང་མགོ་བཅད་ཀྱི་ཡིན། ཁྱེད་རང་ཉོན་མོངས་པའི་གཞན་དབང་དུ་འགྲོ་དགོས་ཟེར་ན་འགྲོ་གི་མེད་ཟེར་བ་རེད། ད་ནི་མི་གཞན་དག་གིས་བདག་ནི་བསྲེགས་ཏེ་བསད་གྱུར་ཏམ་བདག་ནི་མགོ་བོ་བཅད་ཀྱང་བླ་ཡི་ཟེར་མདོར་བསྡུས་ན་མི་གཞན་དག་ང་ཞིག་གིས་མེ་ནང་བསྲེགས་ནའི་དྲག་རེད་མི་གཞན་དག་ང་བསད་ནའི་དྲག་རེད་མི་གཞན་དག་མགོ་བོ་གཏུབ་ནའང། སྐྱོན་མི་འདུག། ཡིན་ནའི་ང་ཉོན་མོངས་པའི་དགྲ་ཡི་ག་ཟེར་ན་དབང་ཅིག་འོག་ལ་ནམ་ཡང་ང་མགོ་སྒུར་གྱི་མེད། ད་ད་ལྟ་བར་མགོ་སྒུར་ཚར་ཡིན། ད་དེང་ཕན་ཆད་ང་རེད། ཉོན་མོངས་པའི་དགྲ་ལ་མགོ་སྒུར་གྱི་མེད། གལ་སྲིད་མི་གཞན་དག་ཅིག་ཁྱེད་རང་ལ་ཉོན་མོངས་པའི་དགྲ་མགོ་སྒུར་དགོས་རེད་གལ་སྲིད་མགོ་སྒུར་དགོས་ན་ཁྱེད་རང་ཉོན་མོངས་པའི་དགྲ་མགོ་མ་སྒུར་ན་ཁྱོད་བསད་ཀྱི་ཡིན་ད་ལབ་ན་བསད་ནའི་བསད་ཉོན་མོངས་པའི་དགྲ་མགོ་སྒུར་གྱི་མེད་ཁྱོད་མགོ་གཏུབ་ཀྱི་ཡིན་ད་ཟེར་ན་གཏུབ་ནའི་གཏུབ་ང་ཉོན་མོངས་པའི་དགྲ་མགོ་སྒུར་གྱི་མེད་ཁྱེད་རང་ང་གཏུབ་པ་ཡིན་ན་བསད་པ་ཡིན་ན་ང་ཚེ་འདི་ཙམ་རྫོགས་རེད་ད་ག་རེད། མི་འདུག་གལ་སྲིད་ཉོན་མོངས་ང་དགྲ་ལ་མགོ་སྒུར་པ་ཡིན་ན་ཚེ་འདི་ཙམ་མ་རེད་ཚེ་ཕྱི་མའང་མགོ་སྒུར་བ་ཆགས་འགྲོ་གི་རེད་ད་འདི་རེད་པ།

ད་སྐྱེ་བ་ནས་སྐྱེ་བ་ཡང་ཁོའི་དྲན་བ་ཕར་ཕྱིན་འགྲོ་གི་རེད་ད་ནི་ཚུར་ཏིག་ཐག་ལྟ་རུ་བྱེད་དུས་ཡང་བག་ཚུལ་ཁེར་བ་པོ་དེ་ཡིན་ས་ག་རེད་བདག་ནི་བསྲེགས་ཏེ་བསད་ཀྱང་བདག་ནི་མགོ་བོ་བཅད་ཀྱང་རྣམ་པ་ཀུན་ཏུ་ཉོན་མོངས་པའི་དགྲ་ལ་འདུད་པར་མི་བྱ་བ་སྟེ་སྐད་ཆ་དེ་རེད། ད་ང་ཚོ་དྲན་བ་བགེགས་མེད་ཚུར་ཏིག་འཐེན་རེད་བ། འཐེན་དུས་ཡང་བག་ཚུལ་འགྲིག་རུང་བ་ད་ཚུར་འཐེན་མཁན་གཅིག་པོ་རེད་ད་ཚུར་འཐེན་ཡོང་དུས་དཀའ་ངལ་ཡོད་རེད་བ། མེད་ཅིག། ཁྱེད་ཟེར་བ་རེད། ཐ་ན་མི་མགོ་གཏུབ་ཀྱི་ཡིན། ཅིག། ལུས་པོ་མེ་ལ་བསྲེགས་ཀྱི་ཡིན་ཟེར་ནས། ནམ་ཡང་ཁྱེད་རང་བློས་གཏོང་བྱེད་རྒྱུ་ཡོད་མ་རེད། ནམ་ཡང་དགྲ་དེ་ལ་མགོ་སྒུར་རྒྱུ་ཡོད་མ་རེད། ད་མགོ་སྒུར་ཚར་ཚར་ན། སླར་ཡང་ད་དེའི་གཞན་དབང་དུ་འགྲོ་རྒྱུ་ཁེགས་ཀྱི་རེད། འོ་དེ་ཟེར། དེ་ཟེར། ད་དེ་ནས་མར་ག་ཟེར་ན་དེ་ཡིན་ཟེར། ག་ཟེར་ན་ད་ཉོན་མོངས་པའི་དགྲ་དང་ཐ་མལ་བའི་དགྲ་གཉིས་ན་བཅོམ་སྟངས་མི་འདྲ་བ་དེ་ཁྱད་པར་ཅིག་རེད། ཐ་མལ་བའི་དགྲ་བོ་ཡུལ་ནས་ཕྱུང་ཡང་ནི་ཡུལ་གཞན་དག་ཏུ་གནས་ནས་ཡོངས་ནུས་པ་བརྟས་ནས་དེ་ནས་ཕྱིར་ཉོན་མོངས་དགྲ་ཚུལ་དེ་དང་འདྲ་མ་ཡིན་འོ་དེ་རེད་ད། ད་ཐ་མལ་ཉོན་མོངས་པའི་དགྲ་ཕར་སྤངས་ན་སྤང་ཐུབ་ཡ་ཞིག་ཡོད་རེད། ཐ་མལ་པའི་དགྲ་དེ་ཕར་ག་ཚོད་སྤངས་ན་མར་འགྲོ་གི་རེད་ཟེར་བ། ཐ་མལ་དགྲ་བོ་ཡུལ་ནས་ཕྱུང་ཡང་ནི་ཡུལ་གཞན་དག་ཏུ་གནས་ཤིང་ཡོངས་བཟུང་སྟེ་ནུས་པ་བརྟས་ནས་དེ་ནས་ཕྱིར་ལྡོག་ད་ང་ཚོ་འདུག་བ་དེང་སང་དམག་རྒྱབ། དམག་རྒྱབ་དུས་ང་ཁོ་གནས་སྐབས་ཤོར་འགྲོ་གི་འདུག་བ། ཤོར། ཡང་ཕར་ཕྱིན་ས་ཆ་གཞན་དག་ཕྱིན་ཡང་དམག་རུག་རུག་བཟོས། ཡང་མཚོན་ཆ་ཏག་ཏག་བཟོས་ཡང་རུག་རུག་བཟོས། ཡང་བསྐྱར་ཚུར་སྐྱབས་སླེབས་དུ་སྐད་བརྒྱབ་རྗེས་ཨུས་རྒྱུག་སླེབས་འདུག་བ། ཨོ་འདི་ག་ས་ཐ་མལ་དགྲ་འདུག་ཟེར་རེད། གནས་སྐབས་ཀྱི་བར་དགྲ་བོ་ཡུལ་ནས་ཕར་སོན་བྱུང་བས་ན་ཡུལ་གཞན་དག་ཕར་ཕྱིན་ཡང་ཁོ་ཡར་འཁོར་ལོ་ཆགས་ཀྱིན་ཡང། ཅིག་འཛོམས་བཟོས་མི་ཡང་མང་དུ་བཏང་གོ་མཚོན་ཡང་ཅིག་དྲག་རུ་ཟུར་ཟུར་བཟོས་ནས་སླར་ཡང་ཁོ་ནུས་པ་ཅིག་ཨོ་ཟི་ལེ་ཏུའི་ཚུར་རྒྱུག་སླེབས་འདུག་བ་ཅེ་སང་ནུས་པ་བརྟས་ནས་དེ་ནས་ཕྱིར་ལྡོག་རེད། ཉོན་མོངས་དགྲ་ཚུལ་དེ་འདྲ་མ་རེད་ཉོན་མོངས་བའི་དགྲ་དེ་དེ་དང་འདྲ་གི་མ་རེད། ཉོན་མོངས་བའི་དགྲ་དེ་ཕར་མེད་པ་བཟོས་སང་ནམ་ཡང་ཚུར་ཡོང་ཐུབ་ཡ་མེད་བ། དེ་ནི་ང་ཚོ་རྩ་མེད་བཏང་སང་ཁོ་ལོག་ཡང་ཡོང་མ་རེད། ཁེབས་སང་ཅིག་དེ་རེད་ལ་ཁོ་ལ་ལྟ་རྒྱུ་ཅིག་དེ་ཡོད་རེད། ཉོན་མོངས་བའི་དགྲ་དེ་ཡང་དེ་གཟིགས་ག་རེ་འདུག་ཅིག། གནོད་པ་ཞེ་དྲག་རེད་བ་ཅེ་ཕར་ཁ་གཏད་གཅོག་དུས་ཅིག་ཁག་པོ་འདུག་བ། ཐ་མལ་བའི་དགྲ་དེ། རེད་བ། ཉོན་མོངས་དགྲ་དེ། དང་པོ་ཁ་གཏད་གཅོག་དུས་དཀའ་ལས་ཁག་པོ་ཡོད་རེད་ཁོ་དྲ་བྱ་ས་ནི་ཨ་ཁོ་རྩ་མེད་བཟོ་ཡ་ཞིག་འདུག་བ་ད་འདི་རེད་ཁྱད་གཞི་འདི་རེད་རེད་བ་རྒྱ་སེ་གཅིག་འདི་འདུག་བ་ང་ཚོ་འདི་རེད་ད། ནུས་པ་བརྟས་ནས་དེ་ནས་ཕྱིར་ལྡོག་གི་ཉོན་མོངས་དགྲ་ཚུལ་དེ་དང་འདྲ་མ་ཡིན་ད་ཉོན་མོངས་དགྲ་སྤངས་ཚུལ་དེ་དང་འདྲ་གི་མ་རེད་རྒྱུ་མཚན་ག་ཟེར་ན་ཉོན་མོངས་དེ་སྤངས་དུས་ཤེས་རབ་མིག་གིས་སྤངས་རེད་བ། ཁོ་མདའ་མཚོན་གོ་ཆས་ཉོན་མོངས་སྤངས་ཐུབ་བ་མ་རེད། ག་རེ་ཟེར་ན་ཤེས་རབ་ཀྱི་མིག་གིས་སྤངས་ཤེས་རབ་ཀྱི་མིག་གིས་སྤངས་ཤེས་པ་དེ་ནམ་ཡང་གཅིག་སྤངས་ས་ནམ་ཡང་ཚུར་སླེབས་ཐུབ་མ་རེད་འདི་སྐད་ཆ་འདི་རེད་ད་བ། ཉོན་མོངས་ཉོན་མོངས་ཤེས་རབ་མིག་གིས་ད་ཉོན་མོངས་ཉོན་མོངས་ཐེངས་གཉིས་ཅིག་བྱ་ཡ་འདི་ག་རེ་ཟེར་ན་ཁོ་ལ་ག་རེ་ཟེར་ན་དམན་པའི་དགྲ་བྱ་དགོས་ས་རེད།

འོ་རྩ་འགོག་དང་ཞེས་པའི་རྩ། གང་དུ་གནས་ནས་བདག་གནོད་བྱ་ཕྱིར་འོང་སླེབས་ཀྱི་མ་རེད། ད་ཡིན་ནས་ད་ལྟ་བར་དུ་ང་རང་ཚོ་ཉོན་མོངས་ཀྱི་དགྲ་རྒྱུད་ལ་བསྡད་དགོས་ཡ་དེ་ག་རེ་འོང་གི་རེད་ཟེར་ན་བློ་ཞན་བདག་ལ་བརྩོན་པ་མེད་པར་ཟད་ང་རང་ཚོ་བློའི་རྣམ་དཔྱོད་དེ་ཞན་པ་བྱས་བློ་གྲོས་ཞན་པ་བྱས་ཕྱོགས་གཅིག་ནས་ང་རང་ཚོ་ལ་བརྩོན་འགྲུས་མེད་པ་བྱས་དེ་ཡིན་ཙང་ད་ལྟ་ང་རང་ཚོ་ཉོན་མོངས་དགྲ་དེ་ད་ལྟ་བར་དུ་ཕར་མ་འགྲོ་ཡ་དེ་རེད། ད་ང་རང་ཚོ་ཤེས་རབ་ཀྱི་མིག་ཅིག་ཡོད་ཨང་དེས་ཀྱང་རྒྱབ་རྟེན་བརྩོན་འགྲུས་ཅིག་ཡོད་ན་ནི་ཉོན་མོངས་དེ་མེད་པ་བཟོ་ཐུབ་ཡ་སྐད་ཆ་དེ་རེད་པ་ད་ད་ལྟ་བར་དུ་ང་རང་ཚོ་ཉོན་མོངས་ཀྱི་དགྲ་དེ་ཕར་མ་འགྲོ་ཡ་དེ་ག་རེ་འོང་གི་ལན་པ་རེད་ཟེར་ན། རྣམ་དཔྱོད་ཀྱི་བློ་ཞན་པ་དེ་ང་རང་བརྩོན་འགྲུས་ཆུང་ཆུང་དེ་ཡིན་ཙང་དེ་འོང་གི་ལན་པ་རེད་ཟེར་སྐད་ཆ་དེ་རེད་པ་བློ་ཞན་བདག་ལ་བརྩོན་པ་མེད་པར་ཟད་ད་དེ་བྱས།

བྱ་ནང་སྐྱེས་སུ་ཡུལ་ལ་གནས་ཀྱི་མི་འདུག་དབང་པོའི་ཚོགས་ལ་གནས་ཀྱི་མི་འདུག་བར་སྣང་མཐོངས་ལ་མི་འདུག་གང་ཟག་གཞན་དག་གི་རྒྱུད་ལ་ཡོད་མི་འདུག་འོ་དེ་འདྲའི་ང་རང་ཚོ་གནོད་པ་བྱེད་མཁན་གྱི་དགྲ་བོ་འདི་ག་ལ་ཡོད་རེད། ཨ་ག་ས་དེ་དག་གར་གནས་འགྲོ་བ་ཀུན་གནོད་བྱེད་དེ་དག་གར་གནས་འགྲོ་བ་ཀུན་གནོད་བྱེད་ཟེར་ན་འདི་ནི་སྒྱུ་འདྲ་དེ་ཕྱིར་ཟེར་ད་དེ་ནི་སྒྱུ་མ་ནང་བཞིན་གྱི་རེད་ཟེར་ད་འདི་རེད། དེ་འདྲའི་ཉོན་མོངས་དེ་སྒྱུ་མ་སྒྱུ་འདྲ་ཟེར་དེ་ཕྱིར་སྙིང་ལ་ག་ཟེར་ན། དེ་ཕྱིར་སྙིང་ལ་འཇིགས་སྤོང་ཤེས་ཕྱིར་བརྩོན་པ་བསྟེན་ཟེར་ད་དེ་འདྲའི་ཉོན་མོངས་དེ་སྒྱུ་མ་ནང་བཞིན་རེད་ཟེར་གྱི་འདུག་ཨ་དེ་ལ་ང་ཚོ་གོ་བ་གཅིག་བསམ་སྟངས་སུ་ཡོད་ཉོན་མོངས་སྒྱུ་མ་ནང་བཞིན་རེད་ཟེར་གཙོ་བོ་ག་ཟེར་ན།

དེ་འདྲའི་སྒྱུ་འདྲ་དེ་ཕྱིར་སྙིང་ལ་འཇིགས་སྤོངས། ད་མདོར་བསྡུས་ན་དེ་འདྲ་བའི་ག་རེ་ཟེར་ན་སྒྱུ་མ་དང་འདྲ་བའི་ཉོན་མོངས་དེ་ང་རང་ཚོའི་སེམས་རྒྱུད་ལ་ཡོད་དེ་ཡོད་སྟངས་དེ་ག་རེ་ཟེར་ན། ག་བའི་ག་འདྲའི་རང་བཞིན་ཡོད་རེད་སེམས་ཀྱི་རང་བཞིན་ལ་མ་ཞུགས་གློ་བུར་ཡོད་ཚུལ་དུ་ཡོད་རེད། དེ་འདྲའི་གློ་བུར་ཡོད་ཚུལ་དུ་ཡོད་པ་ཡིན་ཙང་ཁྱེད་རང་སེམས་ལ་འཇིགས་པ་མ་སྐྱེས། འཇིགས་པ་མ་སྐྱེས་ཟེར་ཉོན་མོངས་ལ་འཇིགས་པ་མ་སྐྱེས་ཟེར་གྱི་གོ་བ་རེད་ད། ད་ངའི་རྒྱུད་ལ་ཉོན་མོངས་དེ་འདུག་ངས་ཁོ་སྤོང་ཐུབ་མ་རེད། ངས་ཁོ་མེད་པ་བཟོ་ཐུབ་མ་སོང་དངངས་སྐྲག་བྱས་མེད་དེ། ད་མདོར་བསྡུས་ན་ཁོ་མེད་པ་བཟོ་ཐུབ་ཀྱི་རེད། རྒྱུ་མཚན་ག་རེ་ཟེར་ན་ཁོ་གློ་བུར་བ་རེད། ཁོ་རང་བཞིན་ག་རེ་ཟེར་ན་བསླད་པ་ཞུགས་ཡོད་པ་མ་རེད། ད་ང་ཚོ་རེ་བ་རྒྱག་ས་ཡོད་ན་མེད་ན་འདི་རེད། ཁོས་ང་ཚོར་གནོད་པ་བྱས། གནོད་ཡུན་རིང་པོ་རེད། ཨམ་ཁ་གཏད་བྱ་དགོས་ནའི་ག་མཐར་གཏུགས་ན་ག་རེ་ཟེར་ན་རེ་བ་རྒྱག་ས་གཅིག་འདི་རེད་ག་རེ་ཟེར་ན་དྲི་མ་གློ་བུར་བ་ཡིན་ཙང་དེ་ལ་རེ་བ་རྒྱག་ས་ཡོད་རེད་གལ་སྲིད་དྲི་མ་གློ་བུར་བ་མ་ཡིན་ན་ནམ་ཡང་རེ་བ་རྒྱག་ཡ་ཡོད་པ་མ་རེད་ད་ང་ད་འདི་བ་འདུག་གུམ་རྒྱབ་བསྡད་རྒྱུ་རེད་ད་འདི་བ་བསྡད་པ་ན་ཞིག་མ་འོངས་པ་ད་ག་ན་བསྡད་གུམ་རྒྱབ་ཁོའི་བྲན་ན་ཚུད་བསྡད་རྒྱུ་རེད་མ་གཏོགས་ནམ་ཡང་ཚུར་ཐོན་ཡ་ཡོད་པ་མ་རེད་ད་འདི་གསུང་གི་ཡོད་ས་རེད།

ཁོ་གློ་བུར་ཡོང་བའི་རེ་བ་རྒྱག་ས་རེད་ད་གློ་བུར་བ་མ་ཡིན་རང་བཞིན་དྲི་མས་བསླད་པ་ཞུགས་སོང་ན་ད་རེ་བ་རྒྱག་ཡོད་མ་རེད་ད་ག་རེ་ལྷ་བདུད་ལ་བབས་ཚར་བ་ད་ག་རེ་ཟེར་ན་ཆུ་མེ་ཆུ་མེ་ཆུ་ཆུ་མེ་འབར་དང་གཅིག་པ་རེད་ཆུ་ལ་མེ་འབར་ཚར་ན་ཕལ་ཆེར་ཕལ་ཆེར་བྱེད་ཡག་ཡོད་མ་རེད་ད་དེ་དང་ཆུ་དེ་དེ་ག་བ་མེ་མེ་མེ་གསོད་དགོས་རེད་བ་ཡིན་ནའི་ག་ཆུ་ཁོ་རང་མེ་འབར་ཚར་དུས་ང་རེ་བ་རྒྱག་ས་ཡོད་མ་རེད་ད་མེ་གསོད་པ་ཞིག་ཡོད་མ་རེད་བ་ཟེར་ལྷ་བདུད་ལ་བབས་ཚར་ན་ཨ་ནི་ཡོང་ཡ་ཡོད་མ་རེད་ནམ་ཡིན་ན་ཞིག་དཔེ་མཚོན་འདི་ནང་བཞིན་ད་ནམ་ཡང་རེ་བ་ཡོད་མ་རེད་ད་རེ་བ་རྒྱག་ས་གཅིག་འདི་རེད་ད་ཁྱེད་རང་ག་རེ་ཟེར་ན་ཉོན་མོངས་དེ་སྤོང་ཐུབ་ཀྱི་མ་རེད་འཇིགས་པ་རྩ་བ་ཉིད་ནས་མ་སྐྱེས་ཉོན་མོངས་དེ་མེད་པར་བཟོ་རྒྱུ་དངངས་སྐྲག་འཇིགས་སྐྲག་མ་སྐྱེས། ངེས་པར་དུ་སྤོང་ཐུབ་ཀྱི་རེད། འཇིགས་སྤོངས་ཤེས་ཕྱིར། ག་རེ་རེད་ཟེར་ན། ཉོན་མོངས་དེ་ག་རེ་ཟེར་ན། གློ་བུར་བ་རེད་སོ་འདིར་བཞག་འདི་ནི་སྒྱུ་འདྲ་ཟེར་དེ་དེ་གོ་བ་རྒྱག་ཡོད་རེད་པ། འདི་ནི་སྒྱུ་འདྲ་དེ་ཕྱིར་སྙིང་ལ་འཇིགས་སྤོངས་སྙིང་ལ་འཇིགས་སྤོངས་ཟེར་འདིར་དང། ཉོན་མོངས་ཁ་གཏད་གཅོག་ཐུབ་མ་རེད་ངས་ཁོ་མེད་པར་བཟོ་ཐུབ་མ་རེད་འཇིགས་པ་དེ་མ་སྐྱེས། འཇིགས་པ་དེ་ཕར་སྤོངས། ཤེས་ཕྱིར་བརྩོན་པ་བསྟེན་ད་རིམ་པ་བཞིན་དུ་སྦྱང་བརྩོན་འགྲུས་བསྟེན། དེ། དོན་མེད་ཉིད་དུ་བདག་ལ་དམྱལ་སོགས་རྣམས་སུ་ཅི་སྟེ་གནོད་པ་བྱེད་ད་དེ་འདྲའི་དྲི་མ་གློ་བུར་བ་དེ་དེ་དོན་དག་རྒྱུན་ནས་མེད་པའི་དོན་དག་ལ་ག་རེ་ཟེར་ན་དམྱལ་བ་ཡི་དྭགས་ཅིག་མེད་ཁམས་ལ་ཁྲིད། ད་མདོར་བསྡུ་ན་ང་ཚོ་འགྲོ་བ་རིགས་དྲུག་སྐྱེ་གནས་དང་འགྲོ་བ་རིགས་དྲུག་རེ་སྐྱེ་གནས་བཞི་ལ་སོགས་པ་དང། འགྲོ་བ་རྒྱུད་ལྔ་འགྲོ་བ་རིགས་དྲུག་སྐྱེ་གནས་བཞི་ལ་སོགས་པ་འདི་དག་ཁྲིད་ནས་ཡང་དུས་རྟག་ཏུ་གནོད་པར་བྱས་པ་རེད་ད་དེ་ཡན་ཆད་ག་རེ་ཟེར་ན། ད་རྒྱས་པར་བཤད་པ་ཚར་སོང་ཟེར་རེད་ད་དེ་དོན་བསྡུ་དེ་འོག་བཤད་ཀྱི་རེད་པ། ཡ། ད་དེ་ལྟར་རྣམ་བསམས་ཇི་ལྟར་བཤད་པ་ཡི་བསླབ་པ་བསྒྲུབ་པའི་ཆེད་དུ་འབད་པར་བྱ་སྨན་པའི་ངག་མ་མཉན་ན་སྨན་དག་གིས་བཅོས་དགོས་ནད་པ་སོས་པ་ག་ལ་ཡོད། ད་དེ་ལྟར་རྣམ་བསམས་ཟེར་བ་ལ་འདི་ཡན་ཆད་ཀྱིས་ད་ག་རེ་བསམ་དགོས་ཟེར་ན། བསྒྲུབ་བྱ་བསླབ་བྱ་ལ་བརྟེན་ནས་བག་ཡོད་ཇི་ལྟར་བསམ་དགོས་རེད། དལ་འབྱོར་རྙེད་དཀའ་བསམས་ནས་བག་ཡོད་ཇི་ལྟར་བསམ་དགོས་རེད། ཉོན་མོངས་པའི་ཉེས་དམིགས་ལ་བརྟེན་ནས་བག་ཡོད་ཇི་ལྟར་བསམ་དགོས་རེད། དེ་འདྲའི་རྣམ་པ་འདི་དག་བསམ་ནས། ཇི་སྐད་བཤད་པའི་བསླབ་བྱ་རྣམས་བསྒྲུབ་དགོས་རེད། ཇི་ལྟར་འོ་ལ་སོ། ཇི་སྐད་བཤད་པའི་བསླབ་པ་བསྒྲུབ་པའི་ཆེད་དུ་འབད་པ་དགོས་རེད། རྒྱུ་མཚན་ག་རེ་ཟེར་ན། ནད་པ་གཅིག་ལ་ཨེམ་ཆིས་སྨན་སྟེར་བཞག་པ་ན་རེད་པ།

ནད་དེ་སེལ་གྱི་རེད་ཟེར་ན་ཨ་སྨན་འདི་ལས་ཚུར་གི་སྨན་འདི་ཉིན་གུང་ལ་ཤག་མ་ཟེར་བཞག་པ་ཡིན་ན་སྨན་པའི་ངག་ལ་མ་ཉན་ཟ་ཟེར་ཡག་དེ་མ་ཟ་མ་ཟ་དེ་ཟ་བཞག་པ་ཡིན་ན་སྨན་པའི་ངག་ལ་མ་ཉན་པ་རེད་པ། སྨན་པའི་ངག་ལ་མ་ཉན་ན་ཡོངས་སུ་བཅོས་དགོས་ཨ་ནད་འདི་བཅོས་ཐུབ་ཀྱི་རེད་ཟེར་ན་ནམ་ཡང་བཅོས་ཐུབ་ཀྱི་མ་རེད་པ་དེ་ནང་བཞིན་རེད་ད་སྨན་པ་འདི་སྨན་པ་མཁས་པ་སྟོན་པ་སངས་རྒྱས་བཅོམ་ལྡན་འདས་དེ་དག་གིས་ང་རང་ཚོར་བསླབ་བྱ་རང་རྒྱུད་ཀྱི་ཉོན་མོངས་འདུལ་ཡག་གི་བསླབ་བྱ་ཞིག་བསླབས་བཞག་པ་དེ་བསླབ་བྱ་བསླབས་བཞག་པ་དེ་ཉིན་རེ་ཉིན་རེ་ལག་ལེན་ལ་མ་བསྟར་ན་ང་རང་ཚོའི་རྒྱུད་ཀྱི་ཉོན་མོངས་པའི་ནད་དེ་ནང་བཞིན་ཉོན་མོངས་དེའི་དབང་གིས་སྡུག་བསྔལ་གྱི་ནད་དེ་ཚོ་ནམ་ཡང་དྲག་ཐུབ་ཀྱི་མ་རེད་ད་འདི་རེད། ད་གལ་སྲིད་ཁྱེད་རང་སྡུག་བསྔལ་གྱི་ནད་དེ་དགོས་དགོས་ན་ཨ་ནི་སྨན་པ་མཁས་པ་བཅོམ་ལྡན་འདས་ཀྱི་ངག་ལ་མ་ཉན། ལབ་པ་ནང་བཞིན་མ་བྱེད་འགྲིག་རེད། ད་སྡུག་བསྔལ་གྱི་ནད་དེ་མི་དགོས་ན་ག་རེ་བྱེད་དགོས་རེད། སྟོན་མོ་ཡང་དག་པ་རྫོགས་པའི་སངས་རྒྱས་སྨན་པ་མཁས་པ་སྟོན་མོ་ཡང་རྫོགས་པ་སངས་རྒྱས་ཀྱི་ངག་ལ་ཉན་ན་ཡག་པོ་རེད་ད་འདི་རེད་སྨན་པའི་ངག་མ་ཉན་ན་སྨན་དག་གིས་བཅོས་དགོས་ནད་པ་སོས་ག་ལ་ད་འདི་གཙོ་ག་དྲུག་བསླབ་བྱ་བསླབ་དགོས་ཟེར་གལ་ཆེ་རེད། དཔེར་ན་བྱང་ཆུབ་སེམས་བསྐྱེད་པ་ཙམ་གྱིས་མི་ཆོག་པ། སྡོམ་པ་བླངས་པ་ཙམ་གྱིས་མི་ཆོག་པ་གང་སྡོམ་པ་བླངས་ནས་གར་སོང་བསླབ་བྱ་འདི་ཕ་ངེས་པར་དུ་བསླབ་དགོས་རེད་བསླབ་བྱ་མ་བསླབ་ན།

ཆ་རྐྱེན་ཧ་ལས་པའི་ཆ་རྐྱེན་ད་ང་རང་ནང་སེམས་ཆ་རྐྱེན་ཡོད་ཀྱི་མ་གོ་སྐབས་མི་བདེ་བ་འདའ་ཤུགས་མ་ཡག་འདུག་དེ་དེ་མིན་ན་ཨ་ནེ་ཅིག་གིས་ད་ཁ་སང་དེ་འདི་འདུག་བ་བྱས་ཙང་ཅིག་ཤི་གི་ལ་མ་ག་རེ་མྱ་ངན་ཆེན་པོ་བྱུང་སྲིད་འདུག་བ་དེ་བ་ཚིག་འདི་རུ་བ་དེ་སྐད་ངན་དེ་ཡོང་གི་རེད་ད་ཤི་ཡ་མེད་འདི་ལྟ་ཡ་ཞིག་འདུག་བ་ད་ཤི་གི་ལ་མ་ག་ངན་ཡོད་སྲིད་རེད་བདག་གིས་ག་ཟེར་ན་རྨོངས་པས་ཕྱིས་ཡང་སྒྱིད་ལུག་ན་འཆི་བར་འགྱུར་བའི་དུས་ཀྱི་ཚེ་ག་རེ་མྱ་ངན་ཆེན་པོ་ལྡང་བར་འགྱུར་ད་འདི་སྐབས་དུས་ལ་པའི་སུ་ཅིག་ལབ་ས་ཡོད་མ་རེད་པ་ད་དེ་ནས་སོ་སོའི་པའི་དགེ་སྦྱོར་ཡིན་ན་ཉམས་ལེན་ཡིན་ན་བགྲེས་སོགས་ཕུན་ཚོགས་ཅི་གི་ཅི་གི་ཅི་གི་གསུངས་དང་ཨ་ནི་དང་པོ་དཔེ་ཅིག་འཆི་བ་ལ་ཐུག་ནས་འདུག་ག་ན་ད་བི་ཡ་སྐྱ་ལོ་སྐྱ་སྟོད་ཅིག་འདུག་ག་ན་འདྲིས་ཡོད་ད་མི་ཚེ་འགོ་བཙུགས་པ་ནས་གཞུག་མ་བསྐྱལ་བར་དུ་སྔོན་འདྲེ་དཀར་པོ་ཡུག་ཅིག་དར་དཀར་ཡུག་ཅིག་ནང་བཞིན་བྱུང་བསམ་བསམ་གྱི་རེད་པ། ཨ་ནི་ཅིག། ནམ་རྒྱུན་ང་ཚོ་རྒྱ་གར་འཇུག་ག་ན་ཅག་ནོར་མགོ་ཤད་འདུག་ག་ན་དེ་འདྲ་བོ་མ་ཡིན་པ་བྱས། ཡུག་ཅིག་ད་ཅིག་དཀར་པོ་དཀར་རྐྱང་ངང་ལ་སྐྱེས་ཤག་ད་འགྲིག་སོང་བསམ་བསམ་བྱས་ན་ཡག་པོ་འདུག་ག་ཨོ་ཏུ་ཟེར། ཅི་ན་ང་ཚོ་ཤུགས་མ་རྒྱག་ན་ཏིས་པས་ཞིག་མ་བསྡད་པས་སུ་ད་འདི་ཆུང་ཆུང་ནང་ཞིག་འུ་ཡོང་དུ་ཨ་ངོ་འདྲེ་འདུག་བསྡད་ན་ཨ་ཡོད་ན་ཟེར་གཉིད་ཁུག་སྐྱིད་པོ་བྱས་ཟ་འཐུང་མི་ཅིག་ངས་གང་འདོད་འདོད་ཕལ་ཆེར་འདྲི་ས་མེད་པས་སུ་རེད་འདུག་ཨ་འདུག་སུ་རེད་སྙམ་ཡང་ང་རང་འདུག་བསམ་བར་དང་ཅི་གི་འགའ་རེ་འདི་བསམ་འདུག་བསམ་ད་འགའ་རེ་འགའ་རེ་བསམ་འདུག་ག་དུས་དེ་ཡོད་མ་རེད་དཔེར་ན་ང་ཚོ་མི་གསུམ་ཡོད་པ་བྱས་ད་དཔེ་རེད་ད་མི་གསུམ་ཡོད་བྱས་མི་གསུམ་འདི་གསུམ་ག་ལ་ན་ཚ་ཤུགས་ཆེ་བོ་ཞིག་ཕོ་བ་ན་ཚ་ཤུགས་ཆེ་བོ་ཞིག་ན་ཕོ་བ་ན་ཚ་ཞིག་ན་གཅིག་གི་ཨམ་ཆི་ཐུག་ག་ཕྱིན་ནས་ཨམ་ཆི་ལ་གོ་བྱེ་མ་སེམས་ཅི་ཤི་མི་ཅིག་ཤི་ཚར་ད། ཨོ་ད་ཤི་ནས་ད་ཕྱིན་ཚར་རེད་ད་མི་གཅིག་གིས་ཨམ་ཆིའི་རྩར་ཕྱིན་ནས་ཨམ་ཆིས་ག་ལབ་རེད་ཁོ་ལ་ཨོ་ཁྱེད་རང་ཕོ་བ་རེད་ཡིན་ནའི་ཕོ་བ་འདི་ཀན་སར་རེད་ཤག་བཅོས་ཐབས་མི་འདུག་ལབ་ཤེས་རེད་མི་གཅིག་ལ་མི་གཉིས་པོ་དེ་བྱས་མི་གསུམ་པོ་དེ་ལ་ཨོ་ཁྱོད་ཕོ་བ་ནད་གཞི་རེད་ཡང་ཡིན་ཕོ་བ་ནད་གཞི་ལྗིད་པོ་ཞེ་པོ་ཅིག་འདུག་ཡིན་ནའི་ཁྱེད་རང་ག་རེ་བཅོས་ཐབས་འདུག་ལབ་ཤེས་རེད་ད་མི་གསུམ་པོ་འདུག་ད་མི་གསུམ་ན་མི་དང་པོ་དེ་ག་ཟེར་ན་ད་ནི་ངན་སོང་སྐྱེས་བསྡད་ཀྱི་འདུག་ཤི་ཚར་རེད་ད་ངན་སོང་སྐྱེས་བསྡད་ཀྱི་འདུག་ཟེར་ད་ཁོ་རང་ད་རྫོགས་ཚར་རེད་པ་ཤི་ཚར་རེད་ད་ཤི་ཚར་ནས་ག་བདེ་འགྲོའི་སྲོག་འཕྲོག་ཚར་རེད་པ་ཡོད་མ་རེད་ད་མི་གཉིས་པོ་དེ།

ཉོན་མོངས་བཅོས་ཐབས་ཐབས་ཤེས་འདུག་ཨན་ཅིག་ག་ཟེར་ན་སྡུག་བསྔལ་བག་ཟས་བཅོས་ཐབས་ཐབས་ཤེས་འདུག་ད་ཐབས་ཤེས་འདུག་ག་ང་རང་ཚོ་བླ་མ་དགེ་བའི་བཤེས་གཉེན་སངས་རྒྱས་དངོས་ལྟ་བུ་མཇལ། ཨན་དམ་པའི་ཆོས་བདུན་གྲོལ་བྱེད་ཐེག་ཆེན་གྱི་ཆོས་འདི་དང་མཇལ། ཨན་སོ་སོའི་ལུས་རྟེན་གྱི་ཆ་ནས་ཡང་དེ་འདྲའི་ཐོས་བསམ་བྱེད་ཀྱི་ལུས་རྟེན་ཚང་ཆོས་རབ་རྣམ་པར་འབྱེད་ཤེས་རབ་ཡོད། ད་འདི་ན་བཅོས་ཐབས་ཀྱི་སྨན་ཆ་ཚང་ཡོད་རེད་ང་ཚོ་ལ། ད་འདི་བཅོས་ཐབས་སྨན་འདི་མ་ཟས་པ་བྱས། ཨན་བཅོས་ཐབས་མ་བྱས་པ་བྱས་དུ་དེ་ཤི་ན་ཤི། ད་ག་རེ་བྱེད་ན་གྱིས། དུ་དེ་དེ་བས་ན་འཕྲོད་བསྟེན་མ་བྱས་པ་དེ་བས་ན། ད་མི་དེ་བླུན་པོ་བླུན་པོ་རེད་ཟེར་གི་རེད་བ།

ང་ཚོ་འོ་དེ་འདྲ་བོ་རེད་ཁ་ཅིག་བསྡད་ཀྱི་འདུག་ན་ཚ་ན་ནས་ཉལ་སའི་ནང་སྡུག་སྒོམ་རྒྱབ་དེ་འོ་དེ་ང་ཚོ་རེད་བཅོས་ཐབས་ཡོད་ཆ་ཚང་ཡོད་ནས་ད་སྡུག་སྒོམ་རྒྱབ་དེ་གཅིག་པ་གཅིག་པ་རེད་དངོས་འབྲེལ་ང་ཚོ་ད་ཤུགས་རྒྱག་ཧ་བ་ཆགས་གི་འདུག་ད་དུད་འགྲོའི་ཁབ་ཏུ་སླེབས་དུས་སྒང་ལ་ནད་པ་གསུམ་དེ་དེ་ཁོས་ཤུགས་རྒྱག་གི་རེད་བ། ས་ཐག་རིང་པོ་ག་ཚོད་ཡོད་ནའང་ཨམ་ཆི་ཐད་ཀར་འགྲོ་གི་རེད་ས་ཐག་རིང་པོ་ཀ་སྨན་ཁང་ཞིག་འགྲོ་གི་རེད་སྨན་ག་ཚོད་གོང་ཆེ་ཡོད་ན་ཁོས་ཉོས་ཟ་གི་རེད་བ། རེད་བ།

ཨང་དེ་ནས་བྱང་ཆུབ་སེམས་གང་དུ་ཟིན་དཔེ་དྲི་འགྲོ་གང་དུ་འདྲེན་ཡང་སྟོང་པ་ཡོངས་འདུས་བྱང་ཆུབ་སེམས་གོམས་ཡང་དུ་འགྲོ་ཏིག་ཏིག་གོམས་ཞེ་དྲག་གོམས་མ་ཐུབ་ནས་སྐར་མ་གཅིག་ཉིད་དུ་གོམས་ཡང་དེའི་མན་ངག་གཞུང་སྤྱོད་འཇུག་རབ་ཏུ་འགྲུབ་དང་ལམ་རིམ་དུ་ཏིག་ཏིག་ཏུ་སློབ། ཨང། ད་འདོད་ཡོན་ཕྱོགས་ཐམས་ཅད་ནས་ཚུར་རུག་རུག་ཟོས་གོ་ཟོས་གོ་བྱེད་དང་ཨང། ཡང་ཉི་མ་བདུན་ཕྲག་ཟླ་བ་ཏོག་ཙི་ཨང་ག་ལེ་ག་ལེ་མི་འདྲ་བ་ཞིག་རྒྱག་རྒྱག་ཡོང་གི་ཡོད་ས་རེད། རེད་པ། ཨང། ཏིག་ཏིག་དངོས་འབྲེལ་ད་ཅིག་ཕྱི་ཚུལ་ནང་ཚུལ་ཟེར་བཞིན་དུ་ཨང། ཉམས་ལེན་ཕྱིའི་དཔེ་ཅིག་ཀུན་སྤྱོད་ཏོག་ཙི་ཡག་པོ་ནང་ལོགས་ལ་ཉམས་ལེན་ཚོད་བསྡད་ཀྱིན་ཅིག།

ཤགས་འགྱེད་པ་ཙམ་གྱི་འཆད་ཉན་ཡང་འདྲེ་ཤར་སྒོའི་ཕྱོགས་སུ་གནས་པ་ལ་གླུད་ནུབ་སྒོར་གཏོང་བ་དོན་རེ་ཆུང། འདི་རེད། ཤགས་འགྱེད་པ་ཙམ་གྱི་འཆད་ཉན་ཟེར་ནའང་ང་ཚོ་མི་ཕ་ཅིག་ཁ་ཤགས་རྒྱག་ཡ་རྩོད་པ་རྒྱག་ཡ་དེ་སྤྱིར་བཏང་ཡག་པོ་རེད། ཤགས་འགྱེད་པ་ཙམ་གྱི་འཆད་ཉན་ཡང་ད་འདི་ག་རེ་ཟེར་ན། འདྲེ་ཤར་སྒོའི་ཕྱོགས་སུ་གནས་པ་ལ་གླུད་ག་རེ་ནུབ་སྒོར་གཏོང་བ་དོན་རེ་ཆུང།

མི་གཅིག་སྟོང་ཉིད་སྒོམ་དགོས་རེད་ལབ་དུས་སྒང་ལ་སྟོང་ཉིད་བསྒོམས་པའི་དུས་དེ་སྒོམ་དགོས་རེད་ལབ་དུས་སྒང་ཚིག་དེ་ལ་ནུས་པ་མི་འདྲ་བ་ཡོད་རེད་ཚིག་གཅིག་པུ་རེད། མ་བསྒོམས་པའི་དུས་དེ་སྒོམ་དགོས་རེད་ལབ་དུས་སྒང་ལ། སེམས་ལ་ཚོར་བ་ཞེ་དྲག་ཡོང་མ་རེད་དེ་མ་ཡོང་བའི་རྒྱུ་མཚན་གང་ཟེར་ན། ལབ་མཁན་གང་ཟག་ཁོ་རང་ལ་ཨ་དེ་ཉམས་ལེན་ཡོད་མེད་ཁྱད་པར་ཅིག་འགྲོ་གི་འདུག་དེ་ཡིན་ཙང་རྗེས་མར་ཁྱེད་རང་ཚོ་ཉམས་ལེན་ཡོད་དཔེ་ཆ་ཡག་པོ་ཤེས་ངེས་ན། ཨ་གཞན་དོན་རྒྱ་ཆེ་པོ་བྱེད་ཐུབ་རེད་པ། ཆོས་སྒོ་རྒྱ་ཆེ་པོ་བཀོག་ཐུབ་རེད་པ།

རེད་པ། ཨོ་དེ་ཚོ་རེད་ད་འདི་ང་རང་བསམ་ཚུལ་ཡིན་ན་ངའི་བསམ་ཚུལ་རེད་ད་ཡང་གཅིག་གི་བསམ་ཚུལ་རང་རེད། ཁྱེད་རང་ཚོ་བསམ་སྟངས་དེ་འདྲ་ཡོད་ན་ཡག་པོ་མེད་འགྲོ་བསམ་ས་རེད། ཡང་ད་བཞག་བཞིན་ན་རེད་པ། བཞག་བཞིན་ན། ཡང།

ད་འོག་ནས་ཡང་ཅིག་ཉམས་ལེན་རིགས་དེ་ཁྱོན་ནས་མེད་དཔེ་ཆ་རྐྱང་པ་ཅིག་གང་མང་ཅིག་ཤེས་པས་ན་ཐ་མ་འདི་ལ་ཕལ་ཆེར་ཕལ་ཆེར་ད་དེ་ཅིག་གི། ཤེས་བྱའི་རྣམ་གྲངས་ཤེས་པ་ཙམ་མ་གཏོགས་པའི་རང་གཞན་གཉིས་ཀའི་དོན་ཡག་པོ་ཅིག་གྲུབ་ཡ་ལ་ཕལ་ཆེར་ཕལ་ཆེར་དཀའ་ལས་ཁག་པོ་བཟོ་འདྲ་ཡོང་གི་བཟོ་འདྲ་བྱེད་ཀྱི་འདུག་ད་བྱས་ཙང་ད་ཁྱེད་རང་ཚོས་ད་དེ་འདྲ་མ་ཡོང་ཡ་གི་ད་གནས་ཏེ་ཏི་ཟེར་བ་ཉམས་ལེན་རིག་ཏུ་སུར་ཕ་ཏི་ཏི་ཏི་ཞེས་བྱས་ལྷག་པར་དུ་ད་ང་ཚོ་བྱང་ཆུབ་སེམས་དེ་ཞི་བ་རེད་འདུག་བ་ཁ་སང་ཕན་ཡོན་བཤད་ཡོང་དུས་སྒང་ལ་ཕན་ཡོན་རེ་རེ་གསུངས་ཡོང་དུས་སྒང་ལ་སེམས་ནང་འདི་སྤྲོ་ཤུགས་མི་འདྲ་མི་འདྲ་བ་འཕེལ་ཡོང་འདུག་བ་རེད་བ་སྐབས་དུ་དེ་འོ་འདྲ་ཅིག་ཡང་སང་བསམ་བཏང་འོ་འདྲ་ཅིག་ད་ལེའུ་དང་པོའི་བསྟན་བྱ་གཙོ་བོ་དེ་འདྲ་རེད་ཤག་བསམ་སང་ཅིག་ཚིག་ངོ་མཐོང་ཆ་ཚང་མེད་པས་ནི་རོབ་ཙམ་རོབ་ཙམ་དུ་མ་ཅིག་ཀློག་ཡང་སང་ཟེར་བ་དེ་ནས་ལེའུ་གཉིས་པ་འདི་ག་རེ་ཟེར་ན་གཙོ་བོ་ག་རེ་ཟེར་ན་སྡིག་པ་ཤར་བའི་ལེའུ་ཟིག་རེད་ད་གཙོ་བོ་ག་རེ་ཟེར་ན་བྱང་ཆུབ་སེམས་དཔའི་སྡོམ་པ་ལེན་པ་ལ་དེའི་སྔ་རོལ་དུ་ག་རེ་ཟེར་ན་ཚོགས་བསགས་སྒྲིབ་སྦྱང་བྱེད་དགོས་ཡོད་ཙང་ཚོགས་བསགས་སྒྲིབ་སྦྱང་གི་ད་ཉམས་ལེན་གྱི་རིམ་པ་གཙོ་བོ་བསྟན་གྱིན། ལ་གཙོ་བོ་སྡིག་པ་བཤགས་པ་གང་ཞིག་ལ་དེའི་ནང་དུ་ག་རེ་ཡན་ལག་བཞི་དང་ཞེས་མང་པོ་ཡོང་གི་འདུག་བ་བཞི་ཡན་ལག་བཞི་པ་ཡོང་གི་འདུག་བ་འདུག་ཅེས། དེ་ནས་ལེའུ་གསུམ་པ་འདི་ག་རེ་ཟེར་ན་བྱང་ཆུབ་སེམས་ཡོངས་སུ་བཟུང་བའི་ལེའུ། དེ་ཡང་ད་སྔོན་འགྲོ་ལྟ་བུ་དེ་ལ་ཡང་སྔར་གྱི་ཡན་ལག་བདུན། ལྷག་མ་ག་ཚོད་གསུམ་ལྷག་བསྡད་པ་གསུམ་དེ་བྱས། ཨཱ་ནི་དེ་ནས་ག་ཟེར་ན། ལྷན་ཅིག་བྱེད་རྐྱེན་ག་ཟེར་ན་ཚོགས་བསགས་སྒྲིབ་སྦྱངས་ཚར་རེད་དེ་ནས་ཉེར་ལེན་དམིགས་རྣམ་སྐྱོང་བ་ཟེར་ཡོང་གི་འདུག་བ་ད་ཉེར་ལེན་དམིགས་རྣམ་སྐྱོང་ཡོང་དུས་སྒང་ལ་ག་རེ། ཨཱ་ནི་བྱང་ཆུབ་སེམས་ཀྱི་དམིགས་རྣམ་སྐྱོང་སྟངས་རོབ་ཙམ་རོབ་ཙམ་ཡོང་གི་འདུག་བ་འོ་དེ་ཚོ་ཅིག་གི་བསམ་བློ་བཏང་ད་འདི་ག་རུ་གཙོ་བོ་ག་ཟེར་ན་བདག་གཞན་མཉམ་བརྗེ་བའི་བློ་སྦྱོང་སྟངས་ཀྱི་རིམ་པ་གཙོ་བོ་གསུང་གི་འདུག་བ་དེ་བྱས་ད་དེ་འདྲའི་ཉེར་ལེན་ཚོགས་བསགས་སྒྲིབ་སྦྱང་ཡང་གང་ལ་གང་འཚམ་གྱིས་བསམ་བཏང་ཨ་ལྷན་ཅིག་བྱེད་རྐྱེན་ག་ག་ཚོད་འོ་ལྷན་ཅིག་བྱེད་རྐྱེན་ཚོགས་བསགས་སྒྲིབ་སྦྱང་ཡང་ཡག་པོ་བྱོས་ཨ་འདི་གར་ཉེར་ལེན་དམིགས་རྣམ་སྐྱོང་ཡག་དེ་ག་ལེ་ག་ལེ་ཨོ་ཟེར་བྱུང་བས་ན་ཨ་གཞི་ནས་བྱང་ཆུབ་སེམས་ཟེར་རྒྱུད་ལ་སྐྱེ་ཡོང་གི་རེད་བ་རིམ་པ་བཞིན་དུ་དང་པོ་ག་རེ་ཅིག་ཉམས་འོག་ཏུ་ཚུད་པར་བྱེད་དེ་ནས་རྩོལ་བཅས་ཀྱི་མྱོང་བ་ཐོན་དེ་ནས་རྩོལ་མེད་ཀྱི་མྱོང་བ་ཐོན་དེ་ནས་རྩོལ་མེད་བཅོས་མེད་ཀྱི་མྱོང་བ་ཐོན་དུས་གང་ཞེ་ན་བྱང་ཆུབ་སེམས་སེམས་རྒྱུད་ལ་སྐྱེ་བ་ཡོང་གི་རེད་པ་གང་ལྟར་ཡང་དབང་དབང་རྣོ་རྟུལ་དྲི་ནི་ཡག་པོ་ཡིན་དགོས་ཟེར་བ་སོ་སོས་ད་ལྟ་དཔེ་ཅིག་ཚོགས་བསགས་སྒྲིབ་སྦྱང་བྱེད་ཡ་དང་དེ་འདྲའི་རིགས་ཐོས་བསམ་འབད་རྩོལ་བྱེད་ཨང་དེ་ནས་ཉེར་ལེན་དམིགས་རྣམ་དེ་ཉིན་རེ་ཉིན་རེ་མདོར་བསྡུས་མདོར་བསྡུས་སྐྱོང་ཨང་དེས་རིམ་པ་བཞིན་དུ་ཕར་ཉམས་འོག་ཏུ་ཚུད་ཡ་དེ་ནས་ག་རེ་རྩོལ་བཅས་ཀྱི་མྱོང་བ་དེ་ནས་རྩོལ་མེད་ཀྱི་མྱོང་བ་དེ་ནས་བཅོས་མེད་བཅོས་མེད་ཀྱི་མྱོང་བ་དེ་རིམ་པ་བཞིན་ཐོན་ཐུབ་ན། ཨང་འདུས་བྱས་སོ་ན་མི་གནས་པ་ཡིན་ཙང་ནམ་ཞིག་ན་སོ་སོའི་རྒྱུད་ལ་བྱང་ཆུབ་སེམས་བཅོས་མ་མ་ཡིན་པ་ཅིག་རེད་པ། ཅིག་དེ་འདྲའི་ཅིག་སྐྱེ་ཡ་དུས་ཚོད་དེ་བརྒྱ་ཆ་བརྒྱ་ཡོང་གི་རེད་དེ་ཚེ་བྱུང་ན་ཚེ་འདི་ལ་ད་ག་རང་ཚེ་འཇུག་འདོད་པ་བྱུང་ན་དཔེ་ཧ་ལས་པའི་ད་ང་ཚོ་ཅིག་དལ་འབྱོར་ལུས་རྟེན་དེ་འདྲ་ཐོབ་པ་དེ་དཔེ་ཅིག་དོན་དག་ཆེན་པོ་ཞེ་པོ་ཅིག་སྒྲུབ་ཐུབ་རེད་པ་ད་དལ་འབྱོར་ལུས་རྟེན་ཆོས་སྤྱོད་མཁན་ང་རང་ཚོ་བྱས་ཙང་གཅིག་པུ་རེད་བྱས་ཙང་ཅིག་དོན་དག་ཆེན་པོ་ཞེ་པོ་ཅིག་ད་འདི་ལས་ཆེ་བ་འགྲུབ་རྒྱུ་མེད་པ་ལྟ་བུ་ཅིག་སྒྲུབ་ཐུབ་རེད་ད། མ་དེ་འདྲའི་ཅིག་ཚེ་འདི་ལ་ཡང་གལ་སྲིད་བྱང་ཆུབ་སེམས་ལ་མ་སྐྱེས་པའི་དབང་དུ་བཏང་པ་ཡིན་ནའང་དེ་ལ་བག་ཆགས་ཞེ་པོ་བཞག་བཞག་རེད་པ། ཚེ་ཕྱི་མ་ང་ཚོ་མིའི་ལུས་རྟེན་ཅིག་བླངས། ཨང་བླངས་ནས་དཔེ་ཆུང་ཆུང་སྒང་ནས་གཅིག་བྱང་ཆུབ་སེམས་ཟེར་ཡ་དེ་ཐོས་པ་དང་ཨང་གཅིག་གི་ཁོ་རང་གཅིག་གི་སེམས་དེ་གི་བག་ཆགས་ཡར་སད་ཡག་གི་དམིགས་བསལ་གྱི་ཆ་གཅིག་གི་ནུས་པ་ཞིག་བཞག་བཞག་རེད་པ། ཨང་བྱས་ནས་ཡང་སྔར་གི་འཕྲོ་བསྐྱངས་ནས་ཡང་ག་རེ་གཅིག་ཚོགས་བསགས་སྒྲིབ་སྦྱང་བྱས་ཡང་ཉེར་ལེན་དམིགས་རྣམ་སྐྱོང་ནས་ཡང་ཚེ་ཕྱི་མ་ལ་ཡང་ཡོང་ཡ་རེ་བ་འདུག་ག་རེད་པ། ཚེ་ཕྱི་མ་ལ་ཡོང་ཡ་རེ་བ་རེད་འདུག་འདུག་ཅི་འདུག་ཨང་དེས plan གཅིག་བྲིས་ནས་ཡག་པོ་དགོས་ཟེར་རེད་ང་ཚོ་འཇིག་རྟེན་པ་དེ་ཚོ་ཅིག་ག་རང་ཚོ

ཅིག་ག་རེ་ཟེར་དགོས་ད་ཅིག་འཆར་གཞི་དེ་བྲིས་ནས་རེད་པ། ཚེ་འདི་ལ་ངས་དེ་འདྲ་ཅིག་འབད་བརྩོན་བྱེད་ཀྱི་ཡིན། རེ་བ་བཟང་སར་བརྒྱབ་གྲ་སྒྲིག་སྡུག་སར་བྱེད་ཡ་ཟེར་གྱི་འདུག་པ་སྐྱབས་མགོན་རིན་པོ་ཆེས་བཀའ་གནང་གི་འདུག་པ་རེད་པ་བྱས་ཙང་ཕར plan བྲིས་ནས་བྱུང་ན་ཚེ་འདི་ལ་སྐྱེ་བར་འབད་བརྩོན་བྱེད་ཀྱི་ཡིན་ཟེར་བ། དེ་མ་བྱུང་ནའང་ཚེ་ཕྱི་མ་ལ་ངས་ཅིག་ལུས་རྟེན་ཅིག་ཐོབ་ཡོང་དུས་མིའི་ལུས་རྟེན་ཅིག་ཐོབ་ཡོང་དུས་ཨང་དེའི་རྟེན་ལ་ད་འདི་ལས་ཡག་ཅིག་བྱུང་ཡང་འབད་བརྩོན་བྱེད་ཀྱི་ཡིན། འདུག་སེ་དཔེ་ཅིག།

ཁོག་པ་ཆེན་པོ་ཅིག་ཐོག་ལ་བསམ་བློ་བཏང་པ་ཡིན་ན་ཨན་ཅིག་གི། འདི་ཕྱི་གཏན་དུ་ཨན་ཅིག་ང་ཚོ་སོ་སོ་དཔེ་ཅིག་བདེ་སྐྱིད་ཡོང་ཡ་གི་རྩ་བ་དེ་ཚུགས་འགྲོ་གི་རེད་པ་ད་གང་ལྟར་ཡ་འདུག་སེ་རེད་དེ་ནས་ད་ཅིག་ཉེར་ལེན་དམིགས་རྣམ་སྐྱོང་བ་སྙིང་ག་ཡག་པོ་ཅིག་ག་ལེ་ག་ལེ་རྩོལ་བཅས་རྩོལ་མེད་མྱོང་བ་བཅོས་མེད་མྱོང་བ་དེ་བྱང་ཆུབ་སེམས་རྒྱུད་ལ་སྐྱེ་འགྲོ་གི་འདུག་བ་འོ་འདུག་སེ་ཡིན་ཙང་ད་བྱང་ཆུབ་སེམས་རྒྱུད་ལ་སྐྱེ་ཚར་ན་ནི་ཞེ་པོ་འདུག་བ་གང་ཟག་ཁོ་རང་ཁྱད་པར་མི་འདྲ་བ་ཞིག་ཆགས་འགྲོ་གི་འདུག་བ་འོ་འདུག་སེ་ཡིན་ཙང་འཁོར་བ་ལ་གནས་པའི་གནས་སྐབས་སུ་ཡང་བྱང་ཆུབ་སེམས་རྒྱུད་ལ་སྐྱེ་སོང་ན་ཨན་ཅིག་འཁོར་བ་ལ་ག་ཚོད་གནས་ག་ཚོད་བསྡད་པ་ཡིན་ནའང་ཁོ་ཅིག་སྡུག་བསྔལ་གྱིས་ཅིག་སོ་སོ་ལ་གནོད་མ་ཐུབ་པ་དེ་འདྲ་ཞིག་རེད་ཟེར་གྱི་འདུག་བ། ཨོ་ཀླད་དེ་ལེགས་རེད་པ་ཁ་སང་ད་ཅིག་མཁས་པ་ཡིས་ནི་བསོད་ནམས་ཡིས་ནི་ལུས་བདེ་བ་མཁས་པ་ཡིས་ནི་སེམས་བདེ་བ་གཞན་དོན་འཁོར་བར་གནས་ཀྱང་སྙིང་རྗེ་ཅན་དག་ཅི་སྟེ་སྐྱོ་ད་གཞན་གྱི་དོན་དུ་འཁོར་བར་གནས་པ་ལ་སྙིང་རྗེ་ཆེན་པོས་རང་དབང་དུ་སོང་བའི་གང་ཟག་དེ། གཞན་དབང་དུ་སོང་བའི་གང་ཟག་དེ་ནམ་ཡང་འཁོར་བར་གནས་པའི་རིང་སྐྱོ་བ་ཡོད་མ་རེད་དེ་འདྲ་གསུངས་འདུག་པ།

དཀའ་ངལ་མེད་བསྡད་མཁན་ཅིག། ད་འཁོར་བ་ལ་དྲུད་ན་འདི་ཡིན་རེད་པ་སེམས་ཅན་ཐམས་ཅད་དོན་འབད་མེད་ལྷུན་གྲུབ་ཅིག་འདུག་རེད་པ་གང་ལྟར་ཡང་དེ་འདྲའི་ཅིག་བྱས་པ་ཡིན་ན་འཁོར་བ་ལ་བསྡད་ནས་བསྡད་དགོས་འདུག་རེད་པ་ང་ཚོ་བསྡད་ནས་བསྡད་དགོས་འདུག་བསྡད་ཡག་དེ་སྐྱིད་པོ་བྱས་རང་ལ་ཡང་ཕན་པ་ཡོད་ཡག་བྱས་གཞན་ལའང་ཕན་པ་ཡོད་དེ་འདྲའི་ཅིག་བྱེད་ཐུབ་ན་ཨང་ཅིག་གི་ཡག་པོ་མེད་འགྲོ་བསམ་སོང་ད་བསམ་ཁོག་ཏུ་བར་བ་ད། བྱས་ཙང་ཁྱེད་རང་ཚོའི་དེ་འདྲའི་བསམ་སྟངས་དང་འདྲ་བ་ད་དུང་ཨང་སྤྱོད་འཇུག་ང་ཚོ་ཁ་སང་སྐད་ཆ་བཤད་པ་དེ་ལ་ཡང་དོན་གོ་ཡོང་གི་ཡོང་གི་འདུག་པ་ཨོ་འདུག་སེ་རེད། དེ་ནས་ད་བྱང་ཆུབ་སེམས་བཟུང་ནས་ཨཱ་ནི་ག་རེ་ཟེར་ན་བསླབ་པར་བསླབ་པར་སློབ་དགོས་ཡིན་ཙང་ད་བསླབ་པར་སློབ་ཡ་ལ་ག་ཟེར་ན་གཅིག་གི་བྱང་ཆུབ་སེམས་དཔའ་དང་གཅིག་གི་ཉེས་སྐྱོན་དེ་ཚོས་མ་གོས་པ་ཞིག་དགོས་ཀྱི་རེད་ལྟུང་བ་དང་དེ་ཚོའི་རིགས་དེ་ཚོས་མ་གོས་པ་ཞིག་དགོས་པ་རེད་དེ་མ་གོས་པ་དགོས་པ་ལ་ཅི་ལྟ་བུ་ནམ་རྒྱུན་ང་ཚོ་ལྟུང་བ་འབྱུང་བའི་ཨཱ་ནི་གཅིག་གི་སྒོ་ག་ཚོད་གསུངས་རེད་སྒོ་བཞི་གསུངས་རེད་པ་ཨཱ་ནི་ཞིག་ག་ཟེར་ན་འོ་ལགས་སོ་ཉོན་མོངས་མང་བ་མ་གུས་པ་ཨཱ་ནི་དང་ན་ཞིག་ག་ཟེར་ན་བག་མེད་པ་དང་ན་ཞིག་ག་རེ་རེད།

རེད་པ། འདི་ལ་བརྟེན་ནས་བག་ཡོད་མ་བྱས་ན། ཚེ་ཕྱི་མ་ཕན་ཆད་ལ་དེ་འདྲའི་ལུས་རྟེན་དཀའ་ལས་ཁག་པོ་རེད། ད་རིང་ལུས་རྟེན་དེ་དེ་ལ་བག་ཡོད་བྱས་ན་བྱེད་རིང་པོ་རེད། སྐད་ཅིག་འདི་རེད་པ། འདུག་བྱས། ད་གཉིས་པ་ག་རེ་ཟེར་ན། འོ་ལགས་སོ། དང་པོ་དེ་ཁོ། ད། བསླབ་བྱ། སྲུང་ཡའི་བསླབ་བྱ་ལ་བརྟེན་ནས་བག་ཡོད་བྱེད་དགོས། ད་ང་ཚོ་བསླབ་བྱ་དེ་འདྲའི་ཁས་བླངས་ཟིན་ཡིན་ཙང་བསླབ་བྱ་དེ་ལ་བརྟེན་ནས་བག་ཡོད་མ་བྱས་ན། བསླབ་བྱ་དེ་ལས་ཉམས་ཡག་ཉེན་ཁ་མང་པོ་ཡོད་རེད། བྱས་ཙང་སྲུང་ཡའི་བསླབ་བྱ་ལ་བརྟེན་ནས་བག་ཡོད་བྱེད་དགོས་རེད་ཟེར་བྱུང་སོང། གཉིས་པ་དེ་ག་རེ་དལ་འབྱོར་གྱི་ལུས་རྟེན་དེ་འདྲའི་ཞིག་ཁྱད་འཕགས་ཤིག་ཐོབ་བསྡད་པ་དེ་ལ་ཡང་བག་ཡོད་བྱེད་དགོས་རེད། དེ་མ་བྱས་ན་འགྲིག་གི་མ་རེད།

ད་ཅིག། ཧ་ལས་པའི་མང་པོ་དང་ཤེད་ཆེ་པོ་ཡོད་ཙང་དེ་ལ་ཉོན་མོངས་འདི་དག་ཨན་ཅིག་སྐྱེས་ཡོང་དུས་ང་དེ་ལ་བག་ཡོད་བྱས་ནས་ཉོན་མོངས་ཕར་ག་རེ་ཟེར་ན་མེད་པ་བཟོ་ཡག་ཐབས་ཤེས་བཏང་དགོས་རེད་ཟེར་གསུངས་སོང་ཨོ་དེ་ཡིན་ཙང་ད་ང་ཚོ་བག་ཡོད་ལེའུ་ནང་ད་དེ་ནས་གལ་ཆེ་ཤོས་ག་རེ་ཡོང་གི་འདུག་ཟེར་ན་ཉོན་མོངས་པའི་ཉེས་པ་ཞིག་མང་པོ་ཞེ་པོ་གསུངས་འདུག་ད་དུང་ང་ཚོ་དཔེ་གནད་འགག་ཞིག་རེད་ཤག་བྱས་ཙང་ད་ཅིག་ང་ཚོ་ནམ་རྒྱུན་སྡུག་བསྔལ་ལ་སུས་བྱས་ནའང་དང་དུ་ལེན་གྱི་མ་རེད་སྡུག་བསྔལ་མི་དགོས་ཟེར་མཁན་རྐྱང་རྐྱང་རེད་ད་ཡིན་ན་ཉོན་མོངས་དང་དུ་ལེན་མཁན་མང་པོ་བྱུང་གི་འདུག་ད་ང་ཚོ་ང་ཚོ་ལྟ་བུ་ཡིན་ན་ཉོན་མོངས་དང་དུ་ལེན་གྱི་རེད་ག་ཟེར་ན་འདོད་ཆགས་ལ་སི་ཏུ་ང་ལ་དེ་དཔེ་ཅིག་ཅིག་གི་དབང་དུ་སོང་ནས་ཁོས་ག་རེ་ཟེར་ལབ་ཀྱི་འདུག་ཁོས་ག་རེ་ལབ་པ་ནང་བཞིན་བྱེད་ཀྱི་འདུག་ཨང་ཁོང་ཁྲོ་ཟེར་ཁོས་ག་རེ་ལབ་པ་ནང་བཞིན་བྱེད་ཀྱི་འདུག་བྱས་ཙང་ཉོན་མོངས་དང་དུ་ལེན་མཁན་མང་པོ་ཡོད་རེད་ད་སྡུག་བསྔལ་དང་དུ་ལེན་མཁན་ཕལ་ཆེར་ཕལ་ཆེར་ཡོད་མ་རེད་ང་སྡུག་བསྔལ་དགོས་ཟེར་མཁན་ཡོད་མ་རེད་པ་ད་ཉོན་མོངས་འདི་དང་དུ་ལེན་མཁན་མང་པོ་ཡོད་ཙང་འདི་ག་ལ་ཉོན་མོངས་པའི་ཉེས་པ་མང་པོ་ཞེ་པོ་གསུངས་འདུག་ག་འདུག་སེ་ཡིན་གཅིག་མིན་གཅིག་དཔེ་ཅིག་བློ་ལ་ཡག་པོ་ཅིག་ངེས་ན་ཕན་ཐོགས་ཡོད་མེད་པའི་བསམ་བསམ་རེད་བྱ་ག་ཟེར་ན་དང་པོ།

འདི་ད་ཉོན་མོངས་དགྲ་བོ་དེ་རང་གི་སེམས་ལ་གནས་བཞིན་དུ་དགའ་མགུར་བདག་ལ་གནོད་བྱེད་པ་དེ་ལ་མི་ཁྲོ་བཟོད་པ་ནི་གནས་མིན་བཟོད་པ་སྨད་པའི་གནས་འོ་འདི་བཟོད་པ་བྱས་ན་ད་འགྲིག་གི་མ་རེད་གང་ལྟར་ཡང་ཁོ་ལ་ཕར་གདོང་ཐུག་བྱས་ག་རེ་ཟེར་ན་ཁ་གཏད་གཅོག་དགོས་རེད་ལྟས་ཅི་དེ་རེད། ད་དེ་ནས་འདི་འདྲའི་ཉོན་མོངས་དེར་ཁ་གཏད་མ་བཅག་ན་ག་ཟེར་ན་ཁོས་ཧ་ལས་པའི་ད་ཅིག་གི་དགྲ་ཐམས་ཅད་ཀྱི་ག་ཟེར་ན་ཐ་མལ་པའི་དགྲ་ག་ཚོད་ཡོད་པ་ཡིན་ན་ཉོན་མོངས་པའི་དགྲ་དེ་ལས་ཤུགས་ཆེ་བ་ཡོད་པ་མ་རེད་ད་ཉོན་མོངས་པས་ང་རང་ཚོར་གནོད་ཚབས་ཆེན་པོ་དེ་ཙམ་དུ་མ་ཟད་གནོད་ཡུན་རིང་པོ་སྒོ་བདུན་ཅུ་བཞི་རེད། དེ་ཙམ་དུ་མ་ཟད་ཐ་མལ་པའི་དགྲ་དེ་ཚོ་ང་ཚོ་ཕར་ཁོ་ལ་མཐུན་པར་བསྟེན་ན་ཚུར་གཅིག་གི་བློ་ཐག་ཉེ་པོ་ཡོང་ན་ཚུར་ཕན་པ་སྒྲུབ་ཡ་ཞིག་ཡོང་གི་འདུག་ག་དྲ་འདོད་སུས་ཉོན་མོ་འོས་གྲྭ་ལ་ཇི་བསམ་བག་གར་སེ་ན་བློ་ཐག་ཉེ་པོ་བྱེད་པ་ཇི་ཙམ་ཕར་ཅིག་བསྟེན་པ་དེ་ཙམ་གྱིས་ཚུར་གནོད་ཚབས་ཆེ་བ་ཡོང་གི་རེད་དེ་ཡང་ཐ་མལ་པའི་དགྲ་དང་མི་འདྲ་བ་སོང་གི་འདུག་ག་འོ་འདུག་སེ་རེད། འོ་ལགས་སོ་གལ་ཏེ་ལྷ་དང་ལྷ་མིན་རྣམས་ཐམས་ཅད་བདག་ལ་དགྲར་ལངས་ཀྱང་དེ་དག་གིས་ཀྱང་མནར་མེད་པའི་མེ་ནང་ཁྲིད་ཅིང་འཇུག་མི་ནུས་ད་འདི་ག་ཟེར་ན་ཉོན་མོངས་ཁོ་རང་གིས་གནོད་ཚབས་ཆེ་པོ་ཡོང་ན་འདི་དེ་ཡང་གནོད་ཡུན་རིང་པོ་ཞེ་པོ་ཅིག་རེད། ག་ཟེར་ན་ད་ཅིག། ད་གང་ལྟར་འོག་ལ་སྡོམ་ཚིག་རྒྱག་གི་འདུག་ག། དེ་ལྟར་ཡུན་རིང་རྒྱུན་ཆགས་དགྲར་གྱུར་པ་གནོད་པའི་ཚོགས་རབ་འཕེལ་བའི་རྒྱུ་གཅིག་པུ་བདག་གི་སྙིང་ལ་ངེས་པར་གནས་འཆའ་བ་ཨང་ག་རེ་ཟེར་ན་འཁོར་བར་འཇིགས་མེད་དགའ་བར་ག་ལ་འགྱུར། ཡུན་རིང་པོའི་ངོས་ནས་དགྲར་གྱུར་པ་དེ་ཡང་ད་ཅིག་སྡུག་བསྔལ་དཔག་ཏུ་མེད་པ་བྱེད་མཁན་དེ་ཡང་ད་ཅིག་ཕར་ག་ཚོད་མཐུན་པར་བསྟེན་ན་ཚུར་གནོད་པ་བྱེད་མཁན་དེ་འདྲའི་ཨང་ཅིག་དགྲ་དེས་ཨང་རང་གི་སྙིང་ལ་ཨང་ཅིག་གནས་ཀྱིན་གནས་ཀྱིན་ཨང་སོ་སོ་དཔེ་ཅིག་འཁོར་བ་ནང་ལ་ལ་འཇིགས་པ་ཅིག་མ་གཏོགས་དགའ་བ་ག་ལ་ཡོད། འཁོར་བར་འཇིགས་མེད་དགའ་རེ་དགའ་རེ། བདེ་བ་ག་ལ་ཡོད་གསུངས་སོང། ཨོ་ཏོ་ག་ས་ད་ཉོན་མོངས་ཉན་མི་རེད། ད་ནམ་རྒྱུན་ང་ཚོ་དེ་འདྲའི་སྣང་གི་འདུག་པ་བག་ཚོ་སྐྱེ་བཞེད་དུས་ང་ལ། བདེ་པོ་ཡིན་པས་སོ་ད་ཨ། བདེ་པོ་ཡིན་སྣང་དག་མེད། ཧ་ལས་པའི་སྐྱིད་པོ་ཡིན་ཟེར་གི་འདུག་བ། ད་དངོས་གནས་བྱས་ན་བདེ་པོ་སུ་ཅང་མེད་པའི་ཟུར་རེད་འདུག་བ། ག་ས་གང་ས་སྤྱོད་འཇུག་ཚིག་གི་འདུག་བ་ག་རེ་ཟེར་ན། དེ་ལྟར་ཡུན་རིང་རྒྱུན་ཆགས་དགྲར་གྱུར་པ། གནོད་པའི་ཚོགས་རབ་འཕེལ་བའི་རྒྱུ་གཅིག་པུ། བདག་གི་སྙིང་ལ་ངེས་པར་གནས་འཆའ་ན། འཁོར་བར་འཇིགས་མེད་དགའ་བར་ག་ལ་འགྱུར། དེ་འདྲའི་ཉོན་མོངས་པའི་དགྲ་ཧ་ལས་པའི་གནོད་ཚབས་ཆེན་པོ་གནོད་ཡུན་རིང་པོ་དེ་འདྲའི་ཅིག་སོ་སོའི་སྙིང་ལ་བསྡད་ཀྱི་བསྡད་ཀྱི། ཨང་འཁོར་བ་འདི་ལ་འཇིགས་པ་མེད་པ་དང་དུ་དགའ་བ་བའི་སྐྱིད་པོ་ཡིན་བདེ་པོ་ཡིན། བདེ་ཡག་ཡོང་ཡོང་སྲིད་མ་རེད། ཟེར་ནམ་རྒྱུན་ང་ཚོ་ང་བདེ་པོ་ཐང་པོ་སྣང་དག་མེད་ཟེར་གི་འདུག་བ། དངོས་གནས་བྱས་ན་རྩ་བ་ཉིད་ནས་བདེ་པོ་ཡོང་བ་མ་རེད།

འོག་ཏུ་ཟེར་བ། ཐ་མལ་དགྲ་བོ་ཡུལ་ནས་ཕྱུང་ཡང་ནི་ཡུལ་གཞན་དག་ཏུ་གནས་ནས་ཡོངས་བཟུང་ཟེར་ནུས་པ་བརྟས་ནས་དེ་ནས་ཕྱིར་ལྡོག་གི་ཉོན་མོངས་དགྲ་ཚུལ་དེ་དང་འདྲ་མ་ཡིན། རྒྱུ་མཚན་གང་ཟེར་ན་ཉོན་མོངས་ཉོན་མོངས་ཤེས་རབ་མིག་གིས་སྤང་གསུངས་ད་ཤ་ཐ་མལ་དགྲ་དེ་ང་ཚོ་ཕར་ཕྱིན་རྩ་མོས་སུས་བཏུལ་བ་ན་གཅིག་ཕྱིན་ས་ཆ་གཞན་དག་གཅིག་ཕྱིན་ཡང་གོ་མཚོན་དང་ཡང་ཁོ་རང་གི་གཅིག་དམག་མི་ཡིན་ན་ཚུར་རུག་རུག་བཟོས་ཡང་ཚུར་གོ་ལོག་གཅིག་ཡང་གཅིག་གདོང་ཐུག་བྱེད་ཀ་ལས་འདུག་ག།

ད་ཐ་མ་དེ་ལ་སྡོམ་ཁ་བརྒྱབ་རེད་དེ་ལྟར་རྣམ་བསམས་ཇི་ལྟར་བཤད་པ་ཡི་བསླབ་པ་བསྒྲུབ་པའི་ཆེད་དུ་འབད་པར་བྱ། སྨན་པའི་ངག་མ་མཉན་ན་སྨན་དག་གིས་བཅོས་དགོས་ནད་པ་སོས་པ་ག་ལ་ཡོད་ད་བག་ཡོད་བསྟན་པའི་ལེའུ་སྡོམ་འདི་བརྒྱབ་སོང། ད་དེ་ལྟར་བས་ཅིག་བསླབ་པ་ཞིག་བསླབ་ཚུལ་དེ་འདྲའི་མང་པོ་ཡོད་རེད་ད་དེ་འདྲའི་ཡོད་པ་དེ་ཨང་ག་རེ་ཟེར་ན། སྨན་དཔྱད་ཁ་སང་འདིར་བ་དང། ད་སྨན་ཅིག་སྨན་གྱི་དཔྱད་པ་བཀླགས་པ་ཙམ་མ་ཡིན་པར་སྨན་འདི་ང་ཚོ་ཉིན་རེ་ཉིན་རེ་འཐུང་ནས་ཨེམ་ཆིའི་བར་ཅིག་བསླབ་པ་སྲུང་དགོས་རེད་སེམས་ཀྱི་ནད་དེ་སེལ་དགོས་རེད་གང་ལྟར་ཡང་སྨན་དཔྱད་བཀླགས་པ་ཙམ་གྱིས་ནད་པ་དག་ལ་ཕན་མི་འགྱུར་གསུངས་རེད་བ་ད་གང་ལྟར་ཡང་ཉིན་རེ་ཉིན་རེ་འཚོ་བའི་ཁྲོད་ལ་འཁྱེར་དགོས་རེད་སྐད་ཆ་དེ་རེད་རེད་བ་བསླབ་བྱ་སྲུང་ཡག་འདི་ཚོ་ད་སོ་སོའི་འཚོ་བ་ན་དཔེ་ཅིག་ཅིག་ཉིན་རེ་ཉིན་རེ་འཚོ་བ་ནང་འཁྱེར་ད་དང་པོ་སོ་སོའི་སེམས་ལ་ཞི་བདེ་ཅིག་སྐྲུན་དགོས་འདུག་བ་སོ་སོའི་སེམས་ལ་ཞི་བདེ་མེད་ན་སེམས་ཅན་གཞན་ལ་དོན་དུ་ནམ་ཡང་ཡོང་གི་མ་རེད། སོ་སོའི་སེམས་ལ་ཞི་བདེ་དག་པའི་བྱང་ཆུབ་སེམས་དང་དུས་ཚོད་རིང་པོ་འདུག་ཉིན་རེ་ཉིན་རེ་འཚོ་བ་ནང་བླུགས། ཨང་སོ་སོའི་སེམས་ལ་ཞི་བདེ་བག་ཕེབས་ཡག་པོ་ཆགས་སོང་ན་ཨང་དེ་ནས་ཕར་ག་ལེ་ག་ལེ་སོ་སོའི་ཉམས་མྱོང་གི་ཅིག་ཡོད་བསྡད་པ་དེ་ཨང་གཞན་དག་ལ་ཕར་འཕེལ་ཨང་གཅིག་བཅུ་བརྒྱ་སྟོང་དུ་ག་ལེ་ག་ལེ་འཕེལ་བ་ཡིན་ན་ཨང་གཞན་བག་ཅིག་དོན་དག་ཆེ་པོ་འགྱུར་ཡ་ཡོང་གི་རེད་པ་ཨོ་དོགས་སུ་སྨིན་ཡོད་བཞག་ན་ཡག་པོ་མེད་འགྲོ་བསམ་ས་རེད་བཞག་ད་གང་ལྟར་ཡང་བག་ཡོད་བསྟན་པའི་ལེའུ་དེ་འདུག་ས་རེད་བཞག།